གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་གཅིག་མགོ་ཟླ་བའི་ཚེས་པ་ཉི་ཤུ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བརྒྱད་རེས་གཟའ་ཟླ་བའི་སྔ་དྲོའི་ལས་རིམ་འགོ་ཚུགས་ཞུ་གི་ཡོད། ལས་རིམ་དེ་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་བཅས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང། ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། འབྲུག་ཡུལ་ནང་རེས་གཟའ་མིག་དམར་ཉིན་རྒྱལ་ཡོངས་འོས་ཤོག་འཕེན་རྒྱུ་ཡིན་པ་དང། དེང་སྐབས་ཡུལ་ནང་དཔལ་འབྱོར་གྱི་དཀའ་ངལ་ཧ་ཅང་གི་ཆེན་པོ་འཕྲད་བཞིན་པ་དེས་ཡུལ་དེས་ད་བར་རྒྱལ་ཁབ་ཀྱི་ཐོན་སྐྱེད་ལས་གལ་གནད་ཆེ་བར་བརྩིས་པའི་རྒྱལ་ཁབ་ཁྱོན་ཡོངས་ཀྱི་བདེ་སྐྱིད་ཀྱི་སྲིད་ཇུས་ཞེས་པ་དེར་གདོང་ལེན་བྱེད་དགོས་པ་ཞིག་བཟོས་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་བོད་རིགས་ཚེ་རིང་བཟང་པོ་ལགས་ནས་འདས་པའི་ལོ་ངོ་བཅོ་བརྒྱད་ཀྱི་རིང་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་གྱི་དྲུང་དུ་མེ་ཏོག་གི་མཆོད་པ་ཕུལ་བ་དེས་ད་ཆ་ཁོང་གི་ཐུགས་ལ་དགའ་བ་ཚད་མེད་སྐྱེས་བཞིན་ཡོད་པའི་སྐོར་གྱི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཉེ་ཆར་བོད་ནང་མཚན་སྙན་ཆེ་བའི་གླུ་པ་གངས་ཤུགས་ལགས་དང་རོལ་དབྱངས་པ་འདུ་བེ་ལགས་རྣམ་གཉིས་འདས་གྲོངས་གྱུར་པར་བོད་མིའི་སྤྱི་ཚོགས་ནང་ཤུགས་རྐྱེན་ཇི་ཐེབས་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་བ་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། འབྲུག་ཡུལ་ནང་རེས་གཟའ་མིག་དམར་ཉིན་རྒྱལ་ཡོངས་འོས་ཤོག་འཕེན་རྒྱུ་ཡིན་པ་དང། དེང་སྐབས་ཡུལ་ནང་དཔལ་འབྱོར་གྱི་དཀའ་ངལ་ཧ་ཅང་གི་ཆེན་པོ་འཕྲད་བཞིན་པ་དེས། ཡུལ་དེས་ད་བར་རྒྱལ་ཁབ་ཀྱི་ཐོན་སྐྱེད་ལས་གལ་གནད་ཆེ་བར་བརྩིས་པའི་རྒྱལ་ཁབ་ཁྱོན་ཡོངས་ཀྱི་བདེ་སྐྱིད་ཀྱི་སྲིད་ཇུས་ཞེས་པ་དེར་གདོང་ལེན་བྱེད་དགོས་པ་ཞིག་བཟོས་ཡོད་པ་རེད་འདུག། དེ་ཡང་འབྲུག་ཡུལ་གྱི་འོས་ཤོག་འཕེན་མཁན་རྣམས་ཀྱི་སེམས་ནང་དཀའ་ངལ་ཆེ་ཤོས་ནི། ཡུལ་ནང་གཞོན་སྐྱེས་ཀྱི་ལས་མེད་མི་འབོར་དེ་ཧ་ཅང་གི་ཆེན་པོ་དང། ཡུལ་ནང་གི་ཤེས་ཡོན་ཅན་རྣམས་ཕྱིའི་རྒྱལ་ཁབ་ཁག་ལ་གཞིས་སྤོས་བྱེད་པའི་དཀའ་ངལ་དེ་གཉིས་གཙོ་བོ་ཆགས་ཡོད་པ་རེད་འདུག་འཛམ་གླིང་དངུལ་ཁང་གིས་འབྲུག་ཡུལ་ནང་གི་གཞོན་སྐྱེས་ལས་མེད་ཀྱི་མི་འབོར་དེ་བརྒྱ་ཆ་ཉི་ཤུ་རྩ་དགུ་ཡིན་པའི་སྐོར་དང། འདས་པའི་ལོ་ལྔའི་ནང་ཡུལ་དེའི་དཔལ་འབྱོར་འཕེལ་རྒྱས་དེ་བརྒྱ་ཆ་གཅིག་དང་གྲངས་ཆུང་བདུན་ལས་བྱུང་མེད་པའི་སྐོར་བརྗོད་ཡོད་པ་རེད་འདུག་འབྲུག་ཡུལ་ནང་དེ་སྔ་བྱུང་མྱོང་མེད་པའི་གཞོན་སྐྱེས་མང་པོ་ཞིག་ཤེས་ཡོན་དང་དཔལ་འབྱོར་གྱི་གོ་སྐབས་ཀྱི་ཆེད་ཕྱི་རྒྱལ་གྱི་ཡུལ་གྲུ་ཁག་ལ་བསྐྱོད་པར། འདས་པའི་ལོ་དེའི་ནང་འབྲུག་པ་མི་གྲངས་ཆིག་ཁྲི་ལྔ་སྟོང་ཙམ་གྱིས་ཕྱི་སྐྱོད་མཐོང་མཆན་ཞུ་མཁན་བྱུང་བ་དེ་ནི་ཡུལ་དེའི་མི་འབོར་གྱི་བརྒྱ་ཆ་གཉིས་ཆགས་ཡོད་པ་དང། ཕྱི་རྒྱལ་གྱི་རྒྱལ་ཁབ་ཁོངས་བསྐྱོད་ཡུལ་གཙོ་བོ་གཅིག་ནི་ཨོ་སི་ཁྲུ་ལི་ཡའི་རྒྱལ་ཁབ་དེ་ཆགས་ཡོད་པ་རེད་འདུག་འབྲུག་ཡུལ་གྱི་རྟེན་འབྲེལ་ཚོགས་པ་ཞེས་པའི་སྲིད་དོན་ཚོགས་པ་དེའི་སྲིད་བློན་འོས་མི་པད་མ་ཚེ་དབང་ཞུ་བས། འབྲུག་ཡུལ་གྱི་མི་དྲག་ཚང་མ་ཕྱི་ལ་ཤོར་འགྲོ་གི་ཡོད་པའི་སྐོར་དང། ད་ལྟའི་གནས་ཚུལ་འདི་མུ་མཐུད་ནས་བྱུང་བ་ཡིན་ན་ང་ཚོའི་རྒྱལ་ཁབ་ཀྱི་གྲོང་གསེབ་ཁག་སྟོང་རྒྱུའི་ཉེན་ཁ་འདུག་ཅེས་དངངས་འཚབ་ངང་བརྗོད་ཡོད་པ་རེད་འདུག་ཡང། འབྲུག་ཡུལ་གྱི་མི་དམངས་དམངས་གཙོ་ཚོགས་པའི་སྲིད་དོན་ཚོགས་པའི་སྲིད་བློན་འོས་མི་ཚེ་རིང་སྟོབས་རྒྱས་ཞུ་བས། འབྲུག་ཡུལ་ནང་དེ་སྔ་བྱུང་མྱོང་མེད་པའི་དཔལ་འབྱོར་གྱི་དཀའ་ངལ་འཕྲད་བཞིན་པ་དང་ཡུལ་གྱི་མི་སེར་ཕོན་ཆེ་ཕྱིའི་རྒྱལ་ཁབ་ནང་གཞིས་སྤོས་བྱེད་པར་འཇིགས་སྣང་གི་ཚོར་བ་ཕྱིར་འདོན་གནང་ཡོད་པ་རེད་འདུག། ཡང་ཨ་མི་རི་ཀའི་གསང་བའི་ལས་ཁང་གིས་རྒྱ་ནག་གི་མེ་ཤུགས་འཕུར་མདེལ་ཁག་ནང་རྡོ་སྣུམ་མ་ཡིན་པར་ཆུས་ཁེངས་པའི་སྐྱོན་ཆ་བྱུང་བ་སོགས་ལ་བརྟེན་ནས་ཞི་ཅིན་ཕིང་གིས་དམག་དཔོན་མང་པོ་གནས་དབྱུང་གཏོང་རྒྱུ་སྣེ་ཁྲིད་པ་བཏོན་ཡོད་པའི་གནས་ཚུལ་འདུག་དེ་ཡང་ཨ་མེ་རི་ཀའི Bloomberg གསར་ལས་ཁང་གིས་ཕྱི་ཚེས་དྲུག་ཉིན་གནས་ཚུལ་སྤེལ་དོན་ལྟར་ན། ཨ་མེ་རི་ཀའི་གསང་བའི་ལས་ཁང་གིས་རྒྱ་ནག་གི་དམག་མིའི་ཁྲོད་ལྐོག་ཟ་རུལ་སུངས་ཀྱི་གནད་དོན་རྒྱ་ཆེ་ཁྱབ་བཞིན་པ་དེ། སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་གི་དམག་དོན་དེང་དུས་ཅན་དུ་འགྱུར་ཐབས་བྱེད་བཞིན་པར་སྣང་ཆུང་བཏང་བ་ཐོན་པའི་རྗེས་སུ་རྒྱ་ནག་གི་དམག་སྤྱི་གཙོས་པའི་དམག་དཔོན་མང་པོ་གནས་དབྱུང་བཏང་བ་དང་ད་ཆ་རྒྱ་ནག་གི་དམག་རྒྱག་རྒྱུའི་ནུས་པ་ཡོད་མེད་སྐོར་དྲི་བ་མང་པོ་བཀོད་མཁན་འབྱུང་བཞིན་ཡོད་པ། དབྱེ་ཞིབ་བྱེད་མཁན་དེ་དང་འབྲེལ་ཡོད་མི་སྣ་ཁག་གིས་བརྗོད་པར་ལུང་འདྲེན་བྱས་འདུག་རྒྱ་ནག་གི་བདེ་སྲུང་བཟོ་གྲྭའི་རྟེན་གཞི་ཁག་སྤྱི་དང་ལྷག་དོན་དུ China's Rocket Force ཞེས་པའི་མེ་ཤུགས་འཕུར་མདེལ་གྱི་དམག་མིའི་སྡེ་ཚན་ནང་ལྐོག་ཟ་རུལ་སུངས་དར་ཁྱབ་ཧ་ཅང་ཆེན་པོ་ཡོད་པས་ན། ཡོང་འགྱུར་གྱི་ལོ་ཤས་ནང་དམག་གི་ལས་དོན་ཆེན་པོ་དེ་འདྲ་སྤེལ་རྒྱུའི་ཆེད་ཞི་ཅིན་ཕིང་གིས་བསམ་གཞིག་ནན་པོ་གཏོང་དགོས་ཆགས་རྒྱུ་ཡིན་སྐོར་མིང་སྟོན་བྱེད་འདོད་མེད་པའི་ཨ་རིའི་གསང་བའི་ལས་ཁུངས་ཀྱི་མི་སྣ་ཞིག་གིས་བརྗོད་འདུག། ཡང་འབྲེལ་ཡོད་མི་སྣ་ཞིག་གིས་བརྗོད་དོན་ལྟར་ན་རྒྱ་ནག་གི་མེ་ཤུགས་འཕུར་མདེལ་གྱི་དམག་མིའི་སྡེ་ཚན་ཁོངས་སུ་ལྐོག་ཟ་རུལ་སུངས་ཁྱབ་གདལ་ཕྱིན་པའི་རྐྱེན་གྱིས་ལས་དོན་ཐོག་ཤུགས་རྐྱེན་ཐེབས་པའི་དཔེ་མཚོན་ཁ་ཤས་བརྗོད་པའི་ཁོངས་སུ་མེ་ཤུགས་འཕུར་མདེལ་ཁག་ནང་རྡོ་སྣུམ་གྱི་ཚབ་ལ་ཆུ་བླུགས་ཡོད་པ་དང་རྒྱ་ནག་ནུབ་ཕྱོགས་ས་ཁུལ་ལ་ཡོད་པའི་མེ་ཤུགས་འཕུར་མདེལ་འཇོག་སའི་ས་དོང་ཁག་ལ་ཁེབས་གཅོད་མེད་པའི་རྐྱེན་གྱིས་མེ་ཤུགས་འཕུར་མདེལ་དེ་དག་ནུས་པ་ལྡན་པའི་ཐོག་ནས་ལས་དོན་བྱེད་དཀའ་བའི་གནས་སུ་གྱར་ཡོད་སྐོར་བརྗོད་འདུག། ད་དུང་ལྐོག་ཟ་རུལ་སུངས་དར་ཁྱབ་ཆེ་བའི་རྐྱེན་གྱིས་རྒྱ་ནག་མི་དམངས་བཅིངས་འགྲོལ་དམག་མིའི་ཁྲོད་རང་གི་ནུས་པའི་ཐད་ཡིད་ཆེས་ཀྱང་ཉམས་རྒུད་ཕྱིན་ཡོད་པ་དང་ལྐོག་ཟ་རུལ་སུངས་ཐོག་དཔྱད་ཞིབ་བྱས་པའི་རྗེས་སུ་འདས་པའི་ཟླ་བ་དྲུག་གི་ནང་ཚུད་ལ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་ཡུལ་དེའི་བདེ་སྲུང་མི་སྣ་མཐོ་གྲས་དར་ཚན་གཅིག་ལྷག་གནས་དབྱུང་བཏང་བ་དེ་ནི་དེང་དུས་ཀྱི་རྒྱ་ནག་གི་དམག་མིའི་ལོ་རྒྱུས་ནང་དམག་མིའི་ཐོག་དྲག་གནོན་ཤུགས་ཆེ་ཤོས་བྱས་པ་ཞིག་ཡིན་སྲིད་པ་སོགས་ཀྱི་གནས་ཚུལ་འདུག།
ཡང་རྒྱ་ནག་གིས་རྒྱལ་གཅེས་སློབ་གསོ་ཞེས་པའི་ཁྲིམས་ཡིག་གསར་པ་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་གསར་ཤར་ནས་ལག་བསྟར་འགོ་འཛུགས་བྱེད་རྒྱུ་ཡིན་པ་དེ་ནི་རྒྱ་ནག་ཁྱོན་ཡོངས་དང་ལྷག་པར་དུ་གྲངས་ཉུང་མི་རིགས་རྣམས་གནས་སྡོད་བྱེད་སའི་ས་ཁུལ་ཁག་ལ་གནས་ཚུལ་སྡུག་པོ་ཕྱིན་པའི་སྐོར Tibetan Review ཞེས་བོད་གནས་བསྐྱར་ཞིབ་ཀྱི་དུས་དེབ་དེའི་ནང་གནས་ཚུལ་བཀོད་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གི་རྒྱལ་གཅེས་སློབ་གསོ་ཞེས་པའི་ཧ་ཅང་གི་ཁྱབ་ཆེ་བའི་ཁྲིམས་ཡིག་དེའི་དམིགས་ཡུལ་ནི་རྒྱ་ནག་ནང་གི་ཁྱིམ་ཚང་ཁག་དང་སློབ་གྲྭ་ཁག་དང། ཚོང་གཉེར་ལས་ཁང་ཁག་རྒྱལ་སྤྱིའི་སློབ་གཉེར་ཁང་ཁག་དང་ལྷག་པར་དུ་ཆོས་ཕྱོགས་ཀྱི་བསྟི་གནས་ཁག་གང་དང། གྲངས་ཉུང་མི་རིགས་ཀྱི་ས་ཁུལ་ཁག་ནང་རྒྱ་ནག་དམར་ཤོག་ཚོགས་པར་ལ་ཞེན་བྱེད་དགོས་པ་བཟོ་རྒྱུའི་ཆེད་ཡིན་པ་རེད་འདུག་དེ་བཞིན་གོང་ཞུས་ཀྱི་ཁྲིམས་ཡིག་གསར་པ་དེས་ནུབ་ཕྱོགས་པའི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་གི་ལྟ་གྲུབ་ཁས་ལེན་བྱེད་མཁན་ཚོར་དྲག་གནོན་བྱེད་རྒྱུའི་ཆེད་དམིགས་ཡོད་པ་དང། ལྷག་པར་དུ་གྲངས་ཉུང་མི་རིགས་ཀྱི་ཆོས་དང་ཤེས་ཡོན་གྱི་སློབ་གསོ་སོགས་པ་རྒྱ་སྒྱུར་བྱེད་རྒྱུའི་སྲིད་བྱུས་དེར་ཤུགས་རྐྱེན་འཕར་མ་སྤྲོད་ཐབས་ཤིག་ཡིན་པ་རེད་འདུག་ཡང་རྒྱ་ནག་གི་ཁྲིམས་ཡིག་གསར་པ་དེ་སློབ་གྲྭ་ཁག་གི་ནང་སློབ་གཞིའི་ནང་བཅུག་དགོས་པ་དང། དེ་བཞིན་ཚོང་གཉེར་ལས་ཁང་ཁག་ཙམ་མ་ཟད་སྒེར་གྱི་ནང་ཁྱིམ་ཁག་གི་ནང་ཡང་རྒྱ་ནག་གི་དམར་ཤོག་ཚོགས་པར་ལ་ཞེན་གྱི་སློབ་གསོ་སྤྲོད་དགོས་པའི་སྐོར་ཁྲིམས་ཡིག་དེའི་ནང་བཀོད་ཡོད་པ་རེད་འདུག། དེ་མ་ཚད་ཆོས་ལུགས་ཀྱི་བསྟི་གནས་ཁག་ནང་རྒྱལ་གཅེས་སློབ་གསོའི་ཁྲིམས་ཡིག་དེའི་ཐོག་སྦྱོང་བརྡར་སྤྲོད་ནས་ཆོས་དཔོན་རྣམ་པ་དང་ཆོས་ལུགས་ཀྱི་རྗེས་འབྲངས་པ་རྣམས་རྒྱ་ནག་གི་སྤྱི་ཚོགས་དེ་སྤྱི་ཚོགས་རིང་ལུགས་ཤིག་བཟོ་ཐབས་བྱེད་དགོས་པ་སོགས་ཀྱི་སྐོར་བཀོད་ཡོད་པ་རེད་འདུག། ཡང་རྒྱ་ནག་གི་ཡུན་ནན་ཞིང་ཆེན་ནང་གི་ལི་ཅང་ས་གནས་ཀྱི་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་ཟུར་པ་ཀྲའོ་ཀྲོང་རེན་ཡིས་ལྐོག་ཟ་རུལ་སུངས་ཚབས་ཆེ་བྱས་པའི་ཉེས་མིང་འོག་ཁོ་པ་རྒྱ་ནག་དམར་ཤོག་ཚོགས་པ་ནས་ཕྱིར་འབུད་བཏང་བ་དང་ཁོ་པའི་གོ་གནས་ཁག་ནས་གནས་དབྱུང་ཀྱང་བཏང་ཡོད་པའི་གནས་ཚུལ་འདུག་དེ་ཡང་འདི་ཟླའི་ཚེས་བཞི་ཉིན་རྒྱ་ནག་ནང་དར་ཁྱབ་ཆེ་བའི་ཝི་ཅེད་ཞེས་པའི་སྐད་འཕྲིན་དྲ་རྒྱའི་ཐོག་གནས་ཚུལ་ཐོན་པ་ལྟར་ན་རྒྱ་ནག་གི་ཡུན་ནན་ཞིང་ཆེན་གྱི་སྒྲིག་ཁྲིམས་རྟོག་ཞིབ་ཚོགས་ཆུང་གིས་ཡུན་ནན་ཞིང་ཆེན་ནང་གི་ལིའི་ཅང་ས་གནས་ཀྱི་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་ཟུར་པ་ཀྲའོ་ཀྲོང་ཝན་གྱི་གནད་དོན་ཐོག་བསྐྱར་ཞིབ་དང་དཔྱད་ཞིབ་བྱས་པའི་མཐའ་མར་ཁོ་པས་ལྐོག་ཟ་རུལ་སུངས་ཀྱི་ལས་དོན་ངན་པ་ཚབས་ཆེ་མང་པོ་བསགས་པའི་ཁོངས་སུ་ཁོ་པའི་དབང་ཆ་བེད་སྤྱོད་ལོག་པར་བཏང་སྟེ། ཆད་གཅོད་ཀྱི་ལས་ནང་ཞུགས་པ་དང། ཁྲིམས་འགལ་སྒོ་ནས་ཁེ་བཟང་བཟོ་རྒྱུའི་བྱེད་སྒོ་སྤེལ་བ། དབང་ཆ་དང་དངུལ་བརྗེ་ལེན་གྱི་ལས་དོན་སྤེལ་བ། རང་ཉིད་ཀྱི་དབང་ཆ་བེད་སྤྱོད་བཏང་སྟེ་ལས་གཞི་ཁག་གི་གན་རྒྱ་འཇོག་སྐབས་མི་གཞན་ས་ནས་ཁེ་བཟང་དོན་དུ་གཉེར་བ། ས་ཆ་བེད་སྤྱོད་བྱེད་ཆོག་པའི་ཆོག་མཆན་སྤྲད་པ། ལས་འཆར་ཁག་ལ་ཆོག་མཆན་སྤྲད་པ། ཚོང་ལས་གཉེར་ཆོག་པའི་ཆོག་མཆན་སྤྲད་པ། དེ་བཞིན་ཁྲིམས་འགལ་སྒོ་ནས་དངུལ་དང་རྒྱུ་དངོས་འབོར་ཆེན་ལེན་པ་སོགས་བྱས་པའི་ནག་ཉེས་བཙུགས་ནས་ཁོ་པ་རྒྱ་ནག་དམར་ཤོག་ཚོགས་པ་ནས་ཕྱིར་འབུད་བཏང་བ་མ་ཟད་གོ་གནས་ཁག་ནས་ཀྱང་གནས་དབྱུང་བཏང་འདུག།

བོད་རང་སྐྱོང་ལྗོངས་ཟེར་བའི་ཆོས་ལུགས་ལས་རིགས་ཀྱི་འཐུས་མིའི་བཞུགས་མོལ་ཚོགས་འདུ་ཞིག་འདི་ཟླའི་ཚེས་ལྔ་ཉིན་གྱི་སྔ་དྲོར་བོད་ཀྱི་རྒྱལ་ས་ལྷ་སའི་ནང་འཚོགས་སྐབས་བོད་རང་སྐྱོང་ལྗོངས་ཀྱི་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཁྲེང་གིས་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་ལ་བསྒྱུར་རྒྱུའི་སྐུལ་འདེད་གཏོང་དགོས་པའི་ནན་བཤད་བྱས་འདུག་དེ་ཡང་བོད་ལྗོངས་ཉིན་རེའི་ཚགས་པར་ཟེར་བའི་རྒྱ་ནག་གཞུང་འབྲེལ་གྱི་ཚགས་པར་གྱིས་གནས་ཚུལ་སྤེལ་དོན་ལྟར་ན། བོད་རང་སྐྱོང་ལྗོངས་ཀྱི་ཆོས་ལུགས་ལས་རིགས་ཀྱི་འཐུས་མིའི་བཞུགས་མོལ་ཚོགས་འདུ་དེ་ནི་བོད་རང་སྐྱོང་ལྗོངས་ཀྱི་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཁྲེང་གིས་གཙོ་སྐྱོང་བྱས་པ་དང་དེའི་ནང་ལིའུ་ཅང་དང་ཝང་ཧའེ་ཀྲོའུ་རིན་ཝེ་དང་ཟླ་བ་ཚེ་རིང་བཅས་ཀྱང་ཚོགས་འདུར་སླེབས་འདུག་ལ་ཀརྨ་ཚེ་བརྟན་གྱིས་བོད་རང་སྐྱོང་ལྗོངས་ཀྱི་ཆོས་ལུགས། ལས་རིགས་ཀྱི་འཐུས་མིའི་སློབ་གསོ་གསོ་སྦྱོང་ལས་དོན་སྤེལ་ཚུལ་བཤད་འདུག་ཡང་ཚོགས་འདུ་དེའི་ཐོག་སངས་རྒྱས་ལེགས་གྲུབ་དང་བསོད་ནམས་ཆོས་སྒྲོན་མཐུ་སྟོབས་སེང་གེ་དང་དགྲ་འདུལ་དངོས་གྲུབ་རྡོ་རྗེ་བཅས་ཀྱིས་རང་ངོས་ཀྱི་དོན་དངོས་དང་ཟུང་འབྲེལ་དམ་ཟབ་བྱས་ཏེ་འདུ་ཤེས་གསུམ་གྱི་སློབ་གསོ་སྤེལ་ཚུལ་དང་རྒྱལ་ཁབ་ཀྱི་སྤྱི་སྤྱོད་སྐད་ཡིག་སློབ་སྦྱོང་དགོན་སྡེ་དོ་དམ་ལ་ཤུགས་སྣོན་དང་གསར་གཏོད་བཅས་ལས་ཐོབ་པའི་མྱོང་ཚོར་ཁག་ལྷུག་པོར་གླེང་ནས་བོད་རང་སྐྱོང་ལྗོངས་ཀྱི་ཆོས་ལུགས་ལས་རིགས་ཀྱི་འཐུས་མི་ཚོས་སྙིང་དབུས་ནས་རྒྱ་ནག་དམར་ཤོག་ཚོགས་པའི་བཀའ་ལ་ཉན་པ་དང་བཀའ་དྲིན་ཚོར་བ་རྗེས་སུ་འབྲངས་པ་བཅས་བྱེད་པ་དང་མོས་སེམས་ལྔ་ཟེར་བ་རྒྱུན་ཆད་མེད་པར་ཟབ་ཏུ་གཏོང་གི་ཡོད་ཚུལ་བཤད་འདུག་ཡང་སྐབས་དེར་ཝང་ཅུན་ཁྲེང་གིས་ལོ་གཅིག་རིང་འབྲེལ་ཡོད་སྡེ་ཚན་ཁག་གིས་བོད་རང་སྐྱོང་ལྗོངས་ལ་ལས་དོན་བཀོད་སྒྲིག་བྱས་པ་ཁག་དོན་འཁྱོལ་ནན་ཏན་བྱས་ནས་རྒྱལ་ཁབ་ཀྱི་འདུ་ཤེས་དང་སྤྱི་དམངས་ཀྱི་འདུ་ཤེས། ཁྲིམས་སྐྱོང་གི་འདུ་ཤེས་བཅས་ཀྱི་སློབ་གསོ་གཏིང་ཟབ་སྤེལ་དགོས་པ་དང་དགོན་སྡེ་དོ་དམ་ལ་ཤུགས་སྣོན་རྒྱག་དགོས་པ། གསར་གཏོད་བྱས་ཏེ་གྲྭ་བཙུན་ཚོ་བཟང་པོ་བཞིའི་གྲྭ་བཙུན་བརྩོན་ལེན་བྱེད་པར་སློབ་གསོ་བྱེད་དགོས་པ། ཆོས་ལུགས་ལས་རིགས་ཀྱི་འཐུས་མིས་ཏང་དང་སྲིད་གཞུང་དང་བློ་སེམས་གཅིག་མཐུན་དང་བློ་ཁ་གཅིག་མཐུན་བསམ་སྦྱོར་གཅིག་མཐུན་བཅས་བྱས་ཏེ་བོད་བརྒྱུད་ནང་བསྟན་སྤྱི་ཚོགས་རིང་ལུགས་ཀྱི་སྤྱི་ཚོགས་དང། འཆམ་མཐུན་ཡོང་བ་དང་བོད་ཡུན་རིང་བདེ་འཁོད་དང་སྤུས་ཚད་མཐོ་བའི་འཕེལ་རྒྱས་ལ་སྐུལ་འདེད་གཏོང་བར་ལེགས་སྐྱེས་ཕུལ་དགོས་ཚུལ་སོགས་ཀྱང་བཤད་ཡོད་པའི་གནས་ཚུལ་འདུག། ཡང། རྒྱ་གར་གྱི་ཕྱི་སྲིད་བློན་ཆེན། S། ཇའི་ཤང་ཀར་མཆོག་གིས་རྒྱ་གར་གྱིས་རྒྱ་ནག་ལ་འབྲེལ་བ་བྱེད་སྐབས་དངོས་ཡོད་གནས་ཚུལ་ལ་གཞི་བཞག་ནས་བྱས་པ་ལས་ནེ་རུའི་དབུ་ཁྲིད་སྐབས་ཀྱི་སེམས་ནང་གི་འདོད་པ་ལྟར་བྱས་པ་དེར་སྐྱོན་བརྗོད་གནང་ཡོད་པ་རེད་འདུག་དེ་ཡང་ཉེ་ཆར་རྒྱ་གར་གྱི ANI། ཞེས་པའི་གསར་འགྱུར་ལས་ཁང་དེས་རྒྱ་གར་གྱི་ཕྱི་སྲིད་བློན་ཆེན Jaishankar མཆོག་ལ་གནས་འདྲི་ཞུས་པའི་ནང། ངོས་རང་གིས་རྒྱ་ནག་དང་འབྲེལ་བ་བྱེད་སྐབས་དངོས་གཙོ་སྨྲ་བ་གཞི་རྩར་བཞག་ནས་བྱེད་ཀྱི་ཡོད། དངོས་གཙོ་སྨྲ་བའི་ཤུགས་རྐྱེན་དེ་རྒྱ་གར་གྱི་དབུ་ཁྲིད Sardar Patel ནས་བཟུང་སྲིད་བློན Narendra Modi མཆོག་བར་བརྒྱུད་རིམ་བྱུང་བ་དེ་གཞིར་བཟུང་ནས་སྲིད་བྱུས་ཤིག་འཛིན་ཐུབ་ཀྱི་རེད་ཅེས་གསུངས་ཡོད་པ་རེད་འདུག། དེ་བཞིན་རྒྱ་གར་གྱི་ཕྱི་སྲིད་བློན་ཆེན་ཇའི་ཤང་ཀར་ཡིས་དོན་དངོས་ལོ་ངོ་བདུན་ཅུ་དོན་ལྔ་གོང་ནས་རྒྱ་གར་གྱིས་རྒྱ་ནག་ཐོག་གི་སྲིད་བྱུས་འཛིན་ཕྱོགས་དེར་སྲིད་བློན་ནེ་རུ་དང་སར་དར་པ་ཊེལ་རྣམ་གཉིས་བར་མཐུན་མིན་གྱི་གནས་ཚུལ་བྱུང་བའི་སྐོར་དང། ནེ་རུ་མཆོག་གིས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཁང་ནང་རྒྱ་གར་གྱི་ཚབ་ཏུ་རྒྱ་ནག་ལ་ཞབས་སྟེགས་སྤྲོད་པ་དེ་ནི་ཡ་མཚན་ཆེ་དགོས་པ་ཞིག་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་ཉེ་བའི་དུས་སྐབས། ཉིས་སྟོང་ཉི་ཤུ་ཟླ་བ་དྲུག་པའི་ནང་རྒྱ་གར་དང་རྒྱ་ནག་བར་ལ་དྭགས་ཀྱི་གྷལ་ཝན་ཞེས་པའི་ས་མཚམས་ཀྱི་ལུང་གཤོང་དེར་དྲག་པོའི་དཔུང་དམག་དབར་འཁྲུག་འཛིང་བྱུང་བའི་རྗེས་ཕྱོགས་གཉིས་ཀྱི་འབྲེལ་བའི་གནས་བབ་ཇེ་སྡུག་ཏུ་སོང་ཡོད་ཅིང། དེ་རྗེས་རྒྱལ་ཁབ་གཉིས་ཀྱི་དམག་སྤྱི་རིམ་པའི་བར་གྲོས་མོལ་ཐེངས་ཉི་ཤུ་བྱས་པའི་མཐར་ས་མཚམས་ཀྱི་ས་གནས་གྲངས་ལྔའི་ནང་ཕན་ཚུན་འཁྲུག་འཛིང་མི་བྱེད་རྒྱུའི་མོས་མཐུན་བྱུང་ཡང་ཁུལ་དེའི་དེབ་སང་ཞེས་པ་དང། བདེ་མཆོག་ཞེས་པའི་ས་ཁུལ་གཉིས་ནང་གི་གནས་སྟངས་དེ་དུས་ད་ལྟའང་འཕྲོ་འཕྱང་དུ་ལུས་ཡོད་པ་རེད་འདུག། རྒྱ་ནག་གཞུང་གིས་ལོ་ལྟར་བཞིན་བོད་རང་སྐྱོང་ལྗོངས་ནང་ལོ་རེའི་ལས་དོན་ལག་བསྟར་ཟེར་བའི་ཚོགས་འདུ་འཚོགས་བཞིན་ཡོད་པ་ལྟར་བརྟན་ལྷིང་ལ་གཙོ་འདོན་དང་ཁ་བྲལ་ལ་ངོ་རྒོལ་བྱས་ཏེ་འགོ་ཁྲིད་ཞི་ཅིན་ཕིང་གི་རྗེས་སུ་ཞུགས་དགོས་པ་བཤད་ཀྱི་ཡོད་པ་རེད་ལ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ལྷ་ས་དང་གཞིས་རྩེ་སོགས་སུ་བོད་མི་ཚོར་ལས་ཞུགས་བྱེད་པར་ཏཱ་ལའི་བླ་མ་དང་ཁ་བྲལ་བ་ཚོ་དང་འབྲེལ་ཐག་གཅོད་དགོས་པའི་བརྡ་ཁྱབ་བཏང་འདུག་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་ཤེས་རྟོགས་བྱུང་བར་གཞིགས་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བདུན་པའི་ནང་མགོ་ལོག་བ་ཡང་དགོན་པའི་དགེ་འདུན་པ་དང་ནག་ཆུ་གྲོང་ཁྱེར་ཤན་རྩ་རྫོང་གི་དགེ་འདུན་པ་ཁག་ལ་ཏཱ་ལའི་བླ་མ་ལ་ངོ་རྒོལ་དགོས་པའི་ས་རྟགས་སོགས་བརྒྱབ་བཅུག་འདུག་ཡང་ཉིན་ཤས་སྔོན་བོད་རང་སྐྱོང་ལྗོངས་ཟེར་བས་ཆབ་མདོ་ཁུལ་གྱི་སྨར་ཁམས་རྫོང་གི་ཁྱུང་འབུམ་ཀླུ་ར་དགོན་པའི་ནང་རྒྱ་གཞུང་གིས་དགེ་འདུན་པ་གསར་པ་རྩ་བ་ནས་བཅུག་མི་དགོས་པའི་བཙན་བཀའ་བཏང་ཡོད་པའི་གནས་ཚུལ་འདུག།
ཡང་རྒྱ་ནག་གི་མཚོ་གྲུ་ཞིག་སི་རི་ལང་ཀའི་མཚོ་ཁར་བབས་ཚུགས་བྱས་མ་བཅུག་པ་དེ་ནི་རྒྱ་གར་ལ་རྒྱལ་ཁ་ཞིག་དང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱི་ས་ཁམས་ཀྱི་ཆབ་སྲིད་ཐོག་གྱོང་གུན་ཞིག་ཡིན་པའི་སྐོར Newsweek ཞེས་པ་དེས་བཏོན་པའི་གནས་ཚུལ་ནང་བཀོད་ཡོད་པ་རེད་འདུག། དེ་ཡང་ཉེ་ལམ་ཤྲི་ལང་ཀའི་གཞུང་གིས་རྒྱ་ནག་གི Xiang Yang Hong གསུམ་པ་རྟགས་ཅན་གྱི་མཚོ་གྲུ་དེ་ལོ་ངོ་གཅིག་འཁོར་མར་ཡུལ་དེའི་ནང་འབབ་ཚུགས་བྱེད་རྒྱུའི་ཆོག་མཆན་མ་གནང་བ་དེ་ནི་ཉེ་སྔོན་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བདུན་པའི་ནང་རྒྱ་གར་གྱི་སྲིད་བློན Narendra Modi མཆོག་གིས་ཤྲི་ལང་ཀའི་སྲིད་འཛིན Ranil Wickremesinghe མཆོག་དང་མཇལ་འཕྲད་གནང་སྐབས་རྒྱ་ནག་གི་མཚོ་གྲུ་ཡུལ་དེའི་ནང་འབབ་ཚུགས་བྱེད་ཆོག་པ་ཡིན་ན་རྒྱ་གར་གྱི་སྲུང་སྐྱོབ་ཐོག་བློ་འཚབ་ཡོད་པའི་སྐོར་ནན་བརྗོད་གནང་བའི་རྗེས་བྱུང་བ་ཞིག་ཆགས་ཀྱི་ཡོད་པ་རེད་འདུག་ནུབ་ཕྱོགས་རྒྱལ་ཁབ་ཁག་གི་ཞིབ་འཇུག་གནང་མཁན་རྣམས་ཀྱིས་གོང་ཞུས་རྒྱ་ནག་གི་མཚོ་གྲུ་དེས་རྒྱ་ནག་གི་དྲག་པོའི་དཔུང་དམག་གི་ཆེད་སོ་ཉུལ་གྱི་ལས་དོན་སྤེལ་གྱི་ཡོད་པའི་སྐོར་དང། དེའི་ནང་རྒྱ་ནག་གི་རང་བྱུང་གཏེར་དངོས་ལྷན་ཁང་ནང་གི་སྡེ་ཁག་འདྲ་མིན་གྱི་མི་སྣ་བརྒྱད་ཅུ་བར་ཐེག་ཐུབ་ཀྱི་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་དེ་སྔོན་རྒྱ་ནག་གི་ཉམས་ཞིབ་ཀྱི་མཚོ་གྲུ་ཁག་གིས་རྒྱ་གར་གྱི་རྒྱ་མཚོའི་ནང་ཉམས་ཞིབ་ཀྱི་ལས་དོན་མང་དག་ཅིག་བྱས་ཡོད་ཅིང། དེ་ཡང་གཙོ་བོ་རྒྱ་གར་གྱི་ལྷོ་ཕྱོགས Andaman Nicobar ཞེས་པའི་མཚོ་གླིང་གི་མཚོ་གཏིང་ནང་ཚད་འཇལ་གྱི་ལས་དོན་སྤེལ་ཡོད་པ་རེད་འདུག། མཚོ་གཏིང་གི་ཚད་གཞི་འཇལ་རྒྱུ་དེས་གཏེར་དངོས་འཚོལ་སྒྲུབ་ཆེད་ཕན་ཐོགས་ཡོད་པ་མ་ཟད་རྒྱ་ནག་གི་མཚོ་དམག་གི་མཚོ་འོག་གི་དམག་གྲུ་ཁག་སླ་པོར་བསྐྱོད་ཐུབ་རྒྱུའི་ཐོག་མཐུན་རྐྱེན་ཆགས་ཀྱི་ཡོད་པ་དང། ལྷག་པར་དུ་ཉེ་བའི་ལོ་ཤས་ནང་རྒྱ་ནག་གི་སོ་མྱུལ་གྱི་མཚོ་གྲུ་ཁག་ཞི་བདེ་རྒྱ་མཚོའི་མངའ་ཁུལ་ནང་ཡང་ལས་དོན་སྤེལ་བའི་གནས་ཚུལ་བྱུང་ཡོད་པ་རེད་འདུག།
ཡང་རྒྱ་ནག་དམར་པོའི་གཞུང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་དམག་འཐབ་ལ་གྲ་སྒྲིག་བྱེད་བཞིན་པའི་སྐབས་འདིར་བོད་ལ་དབྱིན་ཡིག་ཐོག Tibet ཅེས་པ་འབོད་བཞིན་པའི་ཚབ་ལ Xizang ཞེས་འབོད་དགོས་པའི་བཙན་བཀའ་གཏོང་བཞིན་འདུག་དེ་ཡང་ཨ་མི་རི་ཀའི The Wall Street Journal ཞེས་པའི་གསར་ཤོག་གིས་ཕྱི་ཚེས་དྲུག་ཉིན་སྤེལ་བའི་གནས་ཚུལ་ནང། རྒྱ་ནག་ནང་བོད་ཅེས་པའི་ཐ་སྙད་བེད་སྤྱོད་བྱེད་དུ་འཇུག་གི་མེད་པ་དང་རྒྱ་མི་དཔོན་རིགས་ཚོས Xizang ཞེས་པའི་ཐ་སྙད་དེ་བེད་སྤྱོད་ཇེ་མང་དུ་གཏོང་བཞིན་ཡོད་ཅིང་རྒྱ་གཞུང་གིས་འགྱུར་བ་དེ་ལྟར་གཏོང་དགོས་དོན་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་གྲངས་ཉུང་མི་རིགས་སྤྱི་དང་ལྷག་པར་དུ་མཐའ་མཚམས་ཁུལ་གྱི་མི་རིགས་ཡོངས་རྫོགས་ལ་དམིགས་འབེན་བཙུགས་ནས་ཁོང་ཚོ་གྲངས་མང་རྒྱ་ཧན་མི་རིགས་དང་མཉམ་བསྲེས་དབྱེར་མེད་བཟོས་ནས། རྒྱ་ནག་དམར་ཤོག་ཚོགས་པར་ཤ་ཞེན་ཡོད་པའི་རྒྱལ་ཡོངས་མི་རིགས་གཅིག་གི་ངོ་བོ་མཚོན་པ་ཞིག་བཟོ་རྒྱུ་དོན་གཉེར་བྱེད་བཞིན་པར་བརྟེན་ནས་ཡིན་འདུག་རྒྱ་གཞུང་གིས་གོང་ཞུས་ལས་དོན་དེ་དག་སྤེལ་བཞིན་པའི་ཁྲོད་འདིར་ད་ལོ་དགུང་གྲངས་བརྒྱད་ཅུ་གྱ་དགུར་ཕེབས་པའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་གྲ་སྒྲིག་ཞུ་རྒྱུའི་ལས་དོན་ཁག་སྤེལ་ཤུགས་ཆེ་རུ་བཏང་ཡོད་ཅིང། ཆོས་མེད་སྨྲ་བོ་དང་ཆོས་དུག་ལ་བརྩི་མཁན་རྒྱ་ནག་དམར་པོའི་གཞུང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་ཁ་བྲལ་རིང་ལུགས་པ་ཞིག་ཡིན་ལུགས་མཚན་སྨད་ཞུ་བཞིན་ཡོད་རུང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་ངོས་འཛིན་ཞུ་རྒྱུ་ཡིན་སྐོར་ཨུ་ཚུགས་རྒྱག་བཞིན་ཡོད་པ་རེད། འདས་པའི་ལོ་བཅུ་ཕྲག་མང་པོའི་རིང་རྒྱ་ནག་དམར་པོའི་གཞུང་འབྲེལ་དཔོན་རིགས་དང་ལས་བྱེད་པ། དེ་བཞིན་གཞུང་འབྲེལ་གསར་ལམ་ཁག་གིས་དབྱིན་ཡིག་ཐོག་བོད་ལ Tibet ཞེས་འབོད་ཀྱི་ཡོད་རུང་ཉེ་དུས་རྒྱ་ནག་གི་ཕྱི་སྲིད་ལས་ཁང་དང་རྒྱ་ནག་ལ་ཞེན་ཁོག་ཆེ་བའི་དུས་དེབ་ཀྱིས Tibet ཞེས་པའི་ཐ་སྙད་ཀྱི་ཚབ་ལ Xizang ཞེས་འབོད་པ་ནས་བཟུང་ཉེ་བའི་ཟླ་ཤས་ནང་ཐ་སྙད་དེ་བེད་སྤྱོད་ཇེ་མང་དུ་གཏོང་བཞིན་ཡོད་འདུག་པས། སྔ་ལོའི་སྤྱི་ཟླ་བརྒྱད་པའི་ནང་རྒྱ་ནག་གི་མཁས་པའི་ཚོགས་ཆེན་ཞིག་འཚོགས་སྐབས་དང་ཡང་སྤྱི་ཟླ་བཅུ་པའི་ནང་ཀོང་པོ་ཉིང་ཁྲིའི་ནང་བོད་དང་ཧི་མ་ལ་ཡའི་གླེང་སྟེགས་ཅེས་པའི་རྒྱལ་སྤྱིའི་མཉམ་འབྲེལ་ཚོགས་འདུ་འཚོགས་སྐབས Tibet ཞེས་པ་བེད་སྤྱོད་མ་བྱས་པར་ཤིས་ཚང་ཞེས་བེད་སྤྱོད་བྱས་ཡོད་པ་དང་ད་དུང་རྒྱ་གཞུང་གིས་ཤིས་ཚང་ཞེས་པའི་ཐ་སྙད་བེད་སྤྱོད་མ་བྱས་ཚེ་ཉེས་ཆད་འགེལ་རྒྱུའི་སྔོན་བརྡ་སོགས་ཀྱང་བཏང་འདུག་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་བསྟན་འཛིན་ལེགས་བཤད་ལགས་ཀྱིས་རྒྱ་ནག་གཞུང་ནས་ཤིས་ཚང་ཞེས་པ་བེད་སྤྱོད་བྱེད་དོན་ནི་བོད་ཐོག་རང་ཉིད་ནས་བཙན་དབང་བྱེད་བཞིན་པ་དེ་ཁྲིམས་མཐུན་བཟོ་ཐབས་ཀྱི་ཆབ་སྲིད་ཀྱི་དམིགས་ཡུལ་སྒྲུབ་ཐབས་ཤིག་ཡིན་པ་དང་བོད་རྒྱ་གཉིས་ཀྱི་དཀའ་རྙོག་རྒྱུན་རིང་ནས་ཡོད་པས་ན་མིང་བརྗེ་པོ་བརྒྱབ་ནས་དཀའ་རྙོག་སེལ་རྒྱུ་མ་ཡིན་པར་ད་དུང་དེས་རྙོག་ཟིང་མང་བ་སློང་རྒྱུ་ཡིན་སྐོར་སོགས་གསུངས་ཡོད་པའི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཚེ་རིང་བཟང་པོ་ལགས་ཀྱིས་འདས་པའི་ལོ་བཅོ་བརྒྱད་རིང་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་གྱི་དྲུང་དུ་མེ་ཏོག་གི་མཆོད་པ་ཕུལ་བ་དེས་ཁོང་གི་ཐུགས་ལ་དགའ་བ་ཚད་མེད་འབྱུང་བཞིན་ཡོད་སྐོར་གསུངས་འདུག། འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་ས་གནས་ལ་ཆེད་བཅར་ཞུས་པའི་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བ་དེ་གཤམ་ལ་གསན་རོགས་གནང།
བོད་རིགས་ཚེ་རིང་བཟང་པོ་ལགས་ནས་འདས་པའི་ལོ་ངོ་བཅོ་བརྒྱད་རིང་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་གྱི་དྲུང་དུ་མེ་ཏོག་གི་མཆོད་པ་ཕུལ་བའི་ཐད་ད་ཆ་ཁོང་གི་ཐུགས་ལ་དགའ་བོ་ཚད་མེད་བྱུང་ཞེས་པ་གསུང་གནང་བྱུང། དེ་ཡང་རྒྱ་གར་བྱང་ཕྱོགས་མ་ནཱ་ལི་ན་བཅའ་བཞུགས་གནང་ཞིང་ཕྱིས་སུ་བཞུགས་སྒར་དྷརམ་ས་ལར་གནས་སྤོས་གནང་བ། བོད་མི་བགྲེས་སོང་རང་ལོ་བདུན་ཅུ་དོན་གསུམ་ལ་སོན་པ། ཚེ་རིང་བཟང་པོ་ལགས་ནས་མ་སྐུལ་དྭངས་བླངས་ཀྱིས་རང་གི་ཚོགས་བསགས་སྒྲིབ་སྦྱང་ཆེད། གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་གྱི་དྲུང་དུ། སྤྱི་ལོ་ཉིས་སྟོང་ལྔ་ལོ་ནས་བཟུང་མེ་ཏོག་གི་མཆོད་པ་འབུལ་རྒྱུའི་དབུ་འཛུགས་གནང་ཡོད་པ་རེད་འདུག་དེའི་སྐོར་ཚེ་རིང་བཟང་པོ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། ང་སྤྱིར་བཏང། གཅིག་གི་རྡོ་རྗེ་གདན་ལ་ཡ། ད། ཉིས་སྟོང་ལྔ་ནས་དབུ་འཛུགས་ནས་ད། དེ་སྔས་ལ་འདུག་སེ་མཆོད་པ་འབུལ་མཁན་ཏོག་ཙམ་ཏོག་ཙམ་འདུག། ང་རང་ཚོ་ཤོག་བུ་གི། ཏིང་ལ་ཕུལ་མཁན་འདུག་ང་རང་གི་ཤུགས་ཀྱི་སྟེང་ལ་ལྟ་དུས་ཡག་པོ་འདུག་ཨ་འདི་དངོས་གནས་ཚོགས་བསག་ཡ་ལས་ཀ་ཅིག་རེད་ཡུན་རྒྱབ་ཟིན་རེ་གལ་ཆེན་པོ་རེད་བསམ་ནས་ང་རང་གིས་འདུག་སེ་ཏོག་ཙམ་ཞིག་ཕུལ་ཡག་འགོ་བཙུགས་པ་ཡིན་ལ། ཁོང་གིས་མེ་ཏོག་གི་མཆོད་པ་ཕུལ་ཡག་འགོ་བཙུགས་པའི་རྗེས་སུ་ཕྱི་ནང་དད་ལྡན་སེར་སྐྱ་མི་མང་ཚོས་ཁོང་གིས་ཕུལ་བའི་མེ་ཏོག་གི་མཆོད་པ་དེ་ཡིད་དབང་འཕྲོག་སྟེ། མཆོད་པ་འབུལ་སའི་ཏིང་གིས་མཚོན་པའི་དངོས་ཀྱི་ཞལ་འདེབས་གནང་མཁན་ཇེ་མང་དུ་ཕྱིན་ཏེ་ཆོས་པ་རྒྱ་བསྐྱེད་ཀྱིས་དུ་མ་ཕུལ་ཞིང། ཕུལ་མ་ཐུབ་པ་དང་སྐོར་ར་མ་ཐེབས་པའི་དཀའ་ངལ་འཕྲད་བཞིན་པའི་འགྲེལ་བརྗོད་གནང་བྱུང། འདུག་སེ་ཉིས་སྟོང་ལྔ་ནས་མཆོད་པ་ཕུལ་བྱས་རོགས་པ་བྱེད་མཁན་ཡ་གཅིག་དཔེ་ཡག་པོ་འགྲོ་སོང་ད་ཁྱོན་ནས་སོ་སོས་ཀྱིས་སྐོར་ར་མ་བསྐོར་བའི་དཀའ་ལས་རེད་ཕུལ་མ་ཐུབ་དཀའ་ལས་རེད་མ་གཏོགས་གཅིག་གིས་དེ་རིང་བཤམས་སང་ཉིན་བཤམས་རོགས་གནངས་ཉིན་བཤམས་རོགས་དེ་ནི་སྐོར་ར་ཁུག་མི་འདུག་ཏིང་ཁྲི་གཅིག་ཚུད་དུ་ཡོད་དུས་ཙང་འདི་ཀྱེ་འཁྲུ་ཡག་དང་གཙང་མ་བཟོ་ཡག་དང་གནམ་གཤིས་དང་བྱས་ནས་ཏག་ཏག་ཞིག་འགྲིག་གི་མི་འདུག་ཡིན་ནའི་དཀའ་ལས་ཚ་ནག་འདྲ་བ་ཅིག། སོ་སོའི་རླུང་འཚུབ་འཚུབ་འདྲ་བ་དེ། སེམས་པའི་ནང་ལ་རྩ་བ་ཉིད་ནས་ཡོང། ཅེས་དང་ཚེ་རིང་བཟང་པོ་ལགས་ཀྱིས་མེ་ཏོག་གི་མཆོད་པ་ཕུལ་བའི་ཉིན་གསུམ་གྱི་རྗེས་སུ། མཆོད་པ་བཤམས་ཏེ་སླར་ཡང་མཆོད་པ་གསར་པ་ཕུལ་གནང་གི་ཡོད་ཀྱང། སྐབས་འགའ་རེར་སྦྱིན་བདག་གི་དུས་ཚོད་སོགས་དང་བསྟུན་ནས་ཉིན་གཅིག་གཉིས་ཀྱི་རྗེས་སུ་བཤམ་དགོས་པ་ཡང་ཡོང་གི་ཡོད་པ་རེད་འདུག་མེ་ཏོག་གི་མཆོད་པ་རྒྱས་པ་ཞིག་ལ་སྟོང་ཕྲག་བདུན་ཅུ་ཡས་མས་ཤིག་དང། བསྡུས་པ་ཞིག་ལ་ཆིག་ཁྲི་ཡས་མས་ཤིག་གནས་ཀྱི་ཡོད་པ་རེད་འདུག། གསར་པ་བཞིན་སྟོང་ཕྲག་དྲུག་ཅུ་རེ་ལྔ་བདུན་ཅུ་བར་དུ་འགྲོ་གི་འདུག་ད་ཆུང་ཤོས་ལ་ཆ་བཞག་པ་ན་མེ་ཏོག་བཅས་མ་ཕུལ་བ་བྱས་ང་རང་ཚོ་ཁང་པ་ལ་ཡོན་ཆབ་ཕུལ་བ་ནང་བཞིན་གྱི་ཨ་ནི་ཁ་ཆེ་ཤ་སྐམ་བླུགས་བྱས་ནས་ཨ་ནི་འདུག་བཅུག་པ་ཡིན་ན་ལས་ཀ་བྱེད་མཁན་མི་བཞི་དེ་གིས་ཨ་ནི་ཉི་མ་གཅིག་གི་གླ་ཆ་སྒོར་མོ་དྲུག་བརྒྱ་དང་ལྔ་བརྒྱ་ལྔ་བཅུ་སྤྲད་ན་ཉི་མ་གཅིག་འཁྲུ་ཡག་བྱས་ཉི་མ་གཅིག་གི་ཕུལ་ཡག་བྱས་ཉི་མ་གཅིག་གིས་ཡང་གཙང་མ་བཟོ་ཡ་ཉི་མ་གསུམ་མི་བཞི་གིས་བྱས་ན་ཨ་ནི་འདི་ལ་ཡ། མཐོ་ཤོས་ལ། སྒོར་མོ་ཁྲི་གཅིག་ལྷག་འགྲོ་གི་མི་འདུག་ལ། ཁོང་གིས་མུ་མཐུད་གསུང་ཡ་ལ་ཁོང་ལོ་ལྟར་སྤྱི་ཟླ་བཅུ་གཅིག་ནས་དབུ་འཛུགས་ཀྱིས་དགུན་ཁ་ཟླ་བ་གསུམ་ཙམ་གྱི་རིང། རྡོ་རྗེ་གདན་དུ་མེ་ཏོག་གི་མཆོད་པ་ཕུལ་བ་དེ་ནི་བོད་པའི་ཆོས་བརྒྱུད་རིས་མེད་ཀྱི་བླ་མ་དང། དེ་བཞིན་ཕྱི་ནང་དད་ལྡན་སེར་སྐྱ་མང་ཚོགས་ཚོས་ཞལ་འདེབས་གནང་བ་དེ་དག། སོ་སོའི་གང་ནུས་ཅི་ལྕོགས་ཀྱིས་རྟག་པར་མཆོད་པ་ཕུལ་བ་དེས། སོ་སོའི་ལུས་སེམས་གཉིས་བདེ་ཞིང་སྐྱིད་པ་དང་སེམས་ལ་དགའ་བ་ཤུགས་ཆེ་བྱུང་བཞིན་པ་གསུངས་གནང་བྱུང། དེ་ཡིན་ན་ཆ་བཞག་པ་ཡིན་ན་སྤྱིར་བཏང་གི་ལོ་གཉིས་གསུམ་བྱས་རྗེས་ལ་གཟུགས་པོ་དཔེ་བདེ་བོ། སེམས་ཡང་སྐྱིད་པོ། དགོང་དག་སོ་སོའི་ཉལ་བསྡད་པ་ན་གཉིད་ཡང་སྐྱིད་པོ། དཔེ་མི་སྲིད་ཀྱི། སེམས་ནང་སྤྲོ་བ་དང་དགའ་ཚོར་དང། ཞི་བ་བྱུང་དེ།

མེ་ཏོག་གི་མཆོད་པ་ཕུལ་ཏེ་རང་གཞན་གཉིས་ཀ་ཚོགས་བསགས་སྒྲིབ་སྦྱངས་ཆེད་ཕན་ཐོགས་ཤུགས་ཆེ་ཞིག་བྱུང་ཡོད་ཀྱང་ད་ཆ་ཁོང་དགུང་ལོ་བགྲེས་པའི་རྐྱེན་གྱིས་ལས་དོན་མཇུག་སྐྱོང་བྱེད་མཁན་ན་གཞོན་དེ་འདྲ་བྱུང་བ་ཡིན་ན། རང་གཞན་གཉིས་ཀ་ཕན་ཐོགས་ཡོང་རྒྱུའི་དགེ་མཚན་ཡོད་པར་བརྟེན། ཁོང་ནས་ཁོང་ལ་ཡོད་པའི་མེ་ཏོག་གི་མཆོད་པ་འབུལ་རྒྱུའི་དངོས་ཆས་རྣམས་རྩིས་སྤྲོད་ཀྱིས་ལས་དོན་ཁག་གི་ཐོག་རྒྱུས་མངའ་ལམ་སྟོན་བྱེད་རྒྱུའི་འཆར་གཞི་ཡོད་པའི་འགྲེལ་བརྗོད་གནང་བྱུང། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་བརྟན། ཨེ་ཤ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས་ཉེ་ཆར། བོད་ནང་མཚན་སྙན་ཆེ་བའི་གླུ་པ། གངས་ཤུགས་ལགས་དང། རོལ་དབྱངས་པ་བདུད་བྷེ་ལགས་རྣམ་གཉིས་འདས་གྲོངས་གྱུར་བར། བོད་མིའི་སྤྱི་ཚོགས་ནང་ཤུགས་རྐྱེན་ཇི་ཐེབས་སྐོར། ང་ཚོའི་ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་ཡོད་པའི་ས་གནས་ཀྱི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་གནང་བ་ཞིག་བསྐྱར་དུ་གསན་རོགས་གནང། བོད་ཀྱི་གླུ་གཞས་སྒྱུ་རྩལ་པ་གངས་ཞིག་ལགས་དང། རྡུང་ལེན་པ་གྲགས་ཅན་བདུད་བྷེ་སོགས་ཀྱིས། བོད་ཀྱི་སྤྱི་ཚོགས་ནང། གླུ་གཞས་སྒྱུ་རྩལ་གྱི་ཐད་ནས་ཤུགས་རྐྱེན་གང་འདྲ་བསྐྲུན་ཡོད་མེད་སྐོར་གྱི་གནས་ཚུལ་ཕྱོགས་བསྡུས་ཞུས་པ་ཞིག་ཡོད། འདས་པའི་ཕྱི་ཟླ་དང་པོའི་ཚེས་གཉིས་ཉིན། བོད་ཀྱི་གླུ་གཞས་སྒྱུ་རྩལ་པ་གྲགས་ཅན་གངས་ཞིག་ལགས། སྙུང་གཞིའི་རྐྱེན་བྱས་ནས་འདས་གྲོངས་སུ་ཕྱིན་པའི་གནས་ཚུལ་ཐོན་ཡོད་པ་དང། བོད་ནང་གི་གླུ་གཞས་སྒྱུ་རྩལ་པ་གངས་ཞིག་ལགས་ནི། མི་མང་གི་དགའ་བསུ་ཤུགས་ཆེན་པོར་ཐོབ་མྱོང་པའི་གཞས་པ་རྒན་གྲས་ཤིག་ཡིན་པ་དང། གངས་ཞིག་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོ། བོད་ནང་གི་མདོ་སྨད་རྔ་བ་རུ་སྐྱེས་ཤིང། སྔ་རྗེས་སུ་རོལ་དབྱངས་ཆེད་ལས་ཐོག་སློབ་མཐར་ཕྱིན་ཡོད་པ་དང། བོད་ཀྱི་རྡུང་ལེན་པ་བདུད་བྷེ་ལགས་དགེ་རྒན་དུ་བསྟེན་ནས། གླུ་གཞས་ཆེད་ལས་སློབ་གཉེར་གནང་མྱོང་ཞིང། གངས་ཞིག་ལགས་ཀྱིས་ཟླ་འོད་འོག་གི་པོ་ཏ་ལ་དང་གངས་ལྗོངས། འཛོམས་པ་ཡག་མོ་ལ་སོགས་ཀྱི་གླུ་གཞས་དེ་དག། བོད་མདོ་དབུས་ཁམས་གསུམ་ཡོངས་ལ་སྐད་གྲགས་ཤུགས་ཆེན་བྱེད་མྱོང་ཡོད་པ་དང། དེ་ཡང་རྡུང་ལེན་པ་འདས་པོ་བདུད་བྷེ་ལགས་དང། གངས་ཞིག་སོགས་ཀྱིས། མཉམ་གཞས་བླངས་པ་དེས་སྐད་གྲགས་བཞག་མྱོང་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་པ་འདི་ནི་གངས་ཞིག་ལགས་ཀྱིས་བླངས་པའི་འཛོམས་པ་ཡག་མོ་ཞེས་པའི་གླུ་གཞས་ལས་དུམ་བུ་ཞིག་རེད། གནས་ཚུལ་འདི་དང་འབྲེལ་བའི་ཐད་ལ། གངས་ལྗོངས་ཁུ་བྱུག་སྔོན་མོ་ཞེས་པའི་བདུད་བྷེའི་ལོ་རྒྱུས་རྩོམ་སྒྲིག་བྱེད་མཁན། ད་ལྟ་དབྱིན་ཇིའི་ཨིན་ཀི་ལན་ཏི་ལ་བཅའ་བཞུགས་སྔར་རྒོལ་ཡོན་ཏན་ལགས་སུ་བཅར་འདྲི་ཞུས་པ་ཡིན། ད་ངས་དང་པོ་གངས་ཞིག་ད་འདས་གྲོངས་སོང་ནོ་དེ་ལ་མྱ་ངན་དང་བྱས་ཨ་ནི་དེའི་སྐོར་ལ་སྐད་ཆ་ཁ་ཤས་ཅིག་བཤད་ཡག་གི་ཐབས་ཤེས་བྱས་གངས་ཞིག་གི་བརྩམས་ཆོས་ཞིག་དང་ཨ་ནི་ཁོ་རང་གི་གཞས་བརྩམས་ཆོས་སྒང་ནས་ང་ཚོས་བལྟ་དགོས་པ་རེད་བསམ་གི་འདུག་དེ་འདུག་དང་པོ་ཐོག་མར་ཁོའི་གཞས་གི་བརྩམས་ཆོས་ཡང་མ་ཐོས་གོང་ལ་ཁོ་རང་གི་རྒན་ལགས་དེ་སུ་ཡིན་གཅིག་ངོ་སྤྲོད་བྱེད་དགོས་ཀྱི་བསམ་གྱི་ཁོའི་རྒན་ལགས་ཡིན་ཙི་གི་ཁོ་དཔལ་མགོན་གཙོ་བོ་རེད་དེ་ནི་བདུད་བྷེ་ཁོ་རང་གི་རྒན་ལགས་རེད་ཤག་ཁོའི་རོལ་ཆའི་རོལ་མོ་དེ་ད་ལྟ་མན་དོ་ལིན་གཙོ་བོ་རྡུང་གི་འདུག་ཡིན་ན་རོལ་མོ་གཞན་དག་ཡང་ལྟས་ཀྱི་རྡུང་བྱེད་གི་རེད་ལབ་གི་འདུག་ཡིན་ན་ཡང་ད་ལྟ་ཧ་གོ་གི་མེད་དགུ་བཅུ། ཉིས་སྟོང། ཡར་སྔོན་ལ་ད་མན་དོ་ལིན་གི་རྡུང་སྟངས་དེ་ན། ཨོ། ཨ་མདོ་གི་ཡིན་ན། བདུད་བྷེ་དང་གངས་ཕྱུག་གཉིས་ཀའི་གདུང་བ་གི་དུས་གཉིས་རྩར་གི་ཡ་མཚི་ད་དུས་སྔ་ན་ལོ་རྒྱུས་འདྲ་བོ་ཅིག་བདེན་དཔང་འདྲ་བོ་རྙེད་ཡ་མི་འདུག་ཟེར་རྒྱུ་དེ་རྒན་ལགས་ཀྱི་ངོ་སྤྲོད་ཅིག་ཡིན། ད་གླུ་གཞས་གི་སྐོར་ནི་ང་ཚོས་གངས་ཕྱུག་ལ་བལྟ་དགོས་པ་རེད་གངས་ཕྱུག་ཀྱི་སྐོར་ལ་བལྟ་དུས་སྒང་ལ། དེ་འདྲའི་སྒང་ལ་ངས་གླུ་གཞས་ཚབ་མཚོན་གསུམ་གྱི་སྟེང་ནས་གངས་ཕྱུག་ཟེར་ཡ་དེ་མིའི་གི་སེམས་ནང་ལ་གངས་ཕྱུག་བཅས་ག་འདྲས་ཅིག་ཡོད་རེད་ཅེས་དུས་ད་གཞས་གི་སྒང་ནས་ཕར་ངོ་སྤྲོད་འདྲ་བོ་བྱེད་ཡག་གི་ཐབས་ཤེས་བྱེད་ཀྱི་ཡིན། གཞས་ག་རེ་ཡིན་ཟེར་ན། གཞས་དང་པོ་དེ། གངས་ཕྱུག་གི་ཁོ་རང་སེམས་ཁོང་གི་འབོད་པ་དང། དེ་གི་སེམས་པའི་ལོག་སྨྲ། ཟེར་གྱི་གཞས་གཅིག། འཛོམས་པ་ཡག་མ་ཟེར་གྱི་དེ་གི་གཞས་གསུམ་པོའི་སྟེང་ནས་མཚོན་པ་ཡིན་ན། ད་སེམས་ཁོང་གི་འབོད་པ་ལྟ་བུ་ཡིན་ན། དེ་གི་གཞས་པ། མདོ་ཁམས་ན་སྐད་གྲགས་ཆེ་བའི། གངས་ཕྱུག་དང། དཔལ་ཆེན་རྒྱལ། བདེ་ཆེན་ནོར་བུ་བདུད་བྷེ་སོགས་ཀྱིས་བླངས་ཡིན་སྐབས་ཀྱི་སྒྱུ་རྩལ་དེའི་དབྱངས་རྟ་དང་འགྱུར་ཁུག། གངས་ཕྱུག་གི་ལེན་སྟངས་ལ་སོགས་པ་ད་ང་ཚོས་བལྟས་ན་རིག་རྒྱུ་ཡོད་ནོ་རྣ་གིས་ཉན་རྒྱུ་ཡོད་པ་དེ་འདྲས་ཡིན་ཙང་ཁོ་དེའི་སྟེང་ན་ཡང་ཁོ་རང་གི་ཁྱད་ཆོས་གཅིག་ཡོད་པ་དེའི་ཐོག་ནས་ཡང་མཚོན་ཐུབ་གི་བསམ་གི་ཡོད། གཉིས་པ་ཡིན་ཙི་གི་ད་སེམས་པའི་ལོག་སྨྲ་རེད་ལྟ་བུ་མཚོན་པ་ཡིན་ན། གངས་ཕྱུག་གིས་འདི་འདྲའི་མང་བོ་ཟིག་མཉམ་པོ་གཞས་བཏང་བ་རེད་གྲགས་ཅན་མང་བོ་ཟིག་འདི་འདྲའི་ཅི་འདྲ་བྱས་ནས་བྱས་བ་རེད་ཟེར་ན་ད་གངས་ཕྱུག་དེ་དཔེ་བར་སྐབས་ཅིག་ན་ཧ་ལས་བའི་སྐད་གྲགས་ཆེན་པོ་ཆགས་རེད་དེ་ནས་བཟུང་ནས་ལྷ་ས་ནས་སྐད་གྲགས་ཡ་མཚན་ཆགས་ན་ལྷ་ས་ལ་ཧ་ལས་བའི་སྐད་གྲགས་ཆགས་ཤག་དེའི་གཞུག་ནས་ཕར་ད་མདོ་ཁམས་གི་ནས་ཡང་ལྷག་པར་ཁམས་ཕྱོགས་གི་ཡག་ལ། སྐད་གྲགས་ཆགས་འདུག་བསམ་ཆགས་ཀྱི་ངའི་ཕར་ཚོར་སྣང་ནང་ནས་དེ་འདྲས་ཡོང་གི་འདུག་ཕལ་ཆེར་ཨ་མདོ་རང་ལ་བལྟས་ན་ར་ཅིག་ལྷ་ས་དང་ཁམས་ཀྱི་ཡུལ་ན་ཧ་ལས་པའི་སྙན་གྲགས་ཆེན་པོ་འདུག། བོད་ཀྱི་སྤྱི་ཚོགས་ཁྲོད་དུ། གླུ་གཞས་སྒྱུ་རྩལ་མཁན་ལ་དེ་ཙམ་གྱིས་དོ་སྣང་མི་བྱེད་པ་ནི་ཞན་ཆ་ཡིན་པ་དང། ཁོང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་ལོར། གངས་ལྗོངས་ཁུ་བྱུག་སྔོན་མོ་ཞེས་པའི་བདུད་བྷེའི་མི་ཚེའི་ལོ་རྒྱུས་ཤིག་བྲིས་པ་འདིས། བོད་པའི་སྤྱི་ཚོགས་ཁྲོད།

ད་ལྟ་ཟླ་གི་དེར་རང་སྒྲ་ཐག་ཟེར་སྙན་པོ་ནི་བདུད་བྷེ་ནི་དེའི་ནང་ང་ཅང་ཡིད་རེ་ཡོད་མ་རེད། ད་དེ་ནི་ངའི་འབྲི་གི་འདུག་གང་ན་ད་ལྟ་མ་མ་གི་ཨ་ཁུ་ཟེར་ཡོད་རེད་ད་དེའི་བདུད་བྷེ་གི་ཅིག་ངོ་སྤྲོད་ཡི་ཞུ་རེད་དེ་འདྲ་བོ་བྱས་བཞག་གི་ནི་ཤོག་ངོས་ཟིག་ཨ་དཀྲུག་ཡར་མར་བཟོ་རྒྱུ་དེའི་ནང་ཅིག་དོན་དག་འགྲོ་ཚང་དུ་ཡོད་རེད་ཡིན་ན་ཡང་དེའི་ནང་བདུད་བྷེའི་སྙིང་སྟོབས་རེད། དེའི་སེམས་ཤུགས་གང་ལ་འཇོག་དགོས་ན་བདུད་བྷེ་ཡི་གསར་གཏོད་ཀྱི་བྱ་སྤྱོད་དེ་རྣམས་ཚང་མ་གི་མི་ངོས་ལོ་རྒྱུས་ཀྱི་གཞི་འཛིན་ས་བོ་དང་འདྲ་སྨྲ་མ་གི་ཨ་ཀི་ཆ་ཚིག་རེ་ཏུ་ཆུ་ཀ་བླུས་རྒྱག་རྒྱུ། དེའི་ངོས་གཞི་འཛིན་ས་བོ་དེ་རེད། གཞས་པ་གང་ཞིག་ལགས་ནི། བོད་ནང་གི་གླུ་གཞས་སྒྱུ་རྩལ་ཐད་ནས། མི་དམངས་ཀྱི་དགའ་བསུ་ཤུགས་ཆེན་ཐོབ་མྱོང་ཡོད་པའི་གཞས་བ་རྒན་གྲས་ཤིག་ཡིན་པ་དང། གཞས་པ་ཁོང་དང་རྡུང་ལེན་པ་བདུད་བྷེ་སོགས་ཀྱིས། གསར་གཏོད་ཀྱི་དུས་རླབས་ནས། གླུ་གཞས་བླངས་པ་དེ་ངོས་འཛིན་ཐུབ་དགོས་པ་དང། སྒྱུ་རྩལ་བ་ཁོང་ཚོའི་བྱས་རྗེས་ལ་ང་ཚོས་མཐོང་ཆེན་བྱེད་རྒྱུ་གལ་ཆེན་པོ་རེད་ཅེས་འགྲེལ་བརྗོད་གནང་སོང། དེའི་གླུ་གི་ནུས་བ་དེ་དེང་སང་ཆེས་ནང་གི་དེང་སང་ཁྲོམ་རའི་བོད་ནང་གི་ད་འདའི་ཚོང་སྟངས་དང་གཅིག་ལྟ་སྟངས་དང་མང་བོ་མང་བོ་ཟིག་གི་འདྲེར་བཀོད་ནར། ཡོང་སྟངས་གོ་རིམ་ཚང་མ་འདིའི་གླུ་གཞས་ལེན་མཁན་དེ་ལ་ཧ་ལས་བའི་ནུས་བ་ཟིག་ཡོད་ནི་རེད་ད་ལྟ། ཅིག་སྤྲུལ་སྐུ་ཟིག་ར་དེ་མོ་ཟིག་ར་མི་འདྲ་ནི་དེའི་ལྕགས་རི་ནས་སྒར་བསྡད་ནི་གླུ་གཞས་སྒྱུ་རྩལ་འདི་ཧ་ལས་བའི་ཆོས་ལུགས་དང་གླུ་གཞས་སྒྱུ་རྩལ་གཉིས་ཀ་ད་གང་གི་ནུས་བ་རུ་ཆེ་ནི་མི་ཤེས་གི་མཚམས་མཚམས་དེ་མི་གི་ཅིག་ཡོང་ད་གི་དེ་ནས་དེང་སང་མང་བོ་ཟིག་ཡང་ཆོས་ལུགས་ཀ་ཙི་གི་ཟེར་ཡང་དེའི་བར་དུ་ནས་འགལ་མཚམས་མི་གི་ད་དུ་མི་དགའ་ནི། གླུ་གཞས་ཡག་པ་བླངས་ན་དེ་ལ་ཆོས་ལུགས་དང་མི་རིགས་གི་ར་འགོག་མི་ཐུབ་ནི། ད་དེ་མི་གི་ནུས་བ་ཁྱད་པར་ཟིག་གླུ་གཞས་གི་རིགས་ལ་ཐུན་མོང་མ་ཡིན་པའི་དུ། བརྩམས་ཆོས་ར་གླུ་གཞས་གཉིས་གི་ནང་ནས་རུ་ད་ང་ཅིག་གླུ་གཞས

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་ཐེངས་འདིའི་གླེང་མོལ་ཞེས་པའི་ལེ་ཚན་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ལ་བཀའ་ཆོས་སྩལ་གནང་དང་བསྟུན་ནས། སྤྱི་ཚོགས་ཞབས་ཞུའི་ལས་དོན་སྤེལ་གནང་མཁན་མང་པོ་ཞིག་ཡོད་པའི་ཁོངས་ནས་བོད་ཀྱི་སྐྲན་ནད་ཚོགས་པ་དང་བོད་ཀྱི་གཞོན་ནུ་ལྷན་ཚོགས་གཉིས་ཀྱིས་དད་ལྡན་མང་ཚོགས་ལ་ཞབས་ཞུ་སྒྲུབ་སྟངས་དང་འབྲེལ་ཡོད་སྐོར། བོད་ཀྱི་སྐྲན་ནད་ཀྱི་འགན་འཛིན་ཚུལ་ཁྲིམས་རྡོ་རྗེ་ལགས་དང་དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱལ་ལགས་དང་བླངས་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་བཅས་ཀྱི་ལྷན་དུ་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་བསྐྱར་དུ་གསན་རོགས་གནང།
ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་གསུང་ཆོས་དང་བསྟུན་ནས་སྤྱི་ཚོགས་ཞབས་ཞུ་གི་ལས་དོན་སྤེལ་མཁན་ཁག་ཅིག་ཡོད་པའི་ཁོངས་ནས་གཞུང་འབྲེལ་མ་ཡིན་པའི་ཚོགས་པ་བོད་ཀྱི་སྐྲན་ནད་ཚོགས་པ་དང་བོད་ཀྱི་གཞོན་ནུ་ལྷན་ཚོགས་གཉིས་ཀྱིས་དད་ལྡན་མང་ཚོགས་ཀྱི་དགོས་མཁོ་ལ་དམིགས་པའི་ཕྱག་ལས་ཁག་མི་འདྲ་བ་ཇི་ལྟར་གནང་བཞིན་ཡོད་པའི་སྐོར་ལ་བཅར་འདྲི་ཞུ་རྒྱུ་ཡིན། དེ་རིང་གླེང་མོལ་གྱི་ལེ་ཚན་འདིའི་ནང་ལ་བོད་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱལ་ལགས་དང། ཨ་ནེ་གཞོན་ནུ་ཤ་རོ་བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས། ཨ་ནེ། དེ་བཞིན་སྐྲན་ནད་ཚོགས་པའི་གི་འགན་འཛིན་ཚུལ་ཁྲིམས་རྡོ་རྗེ་ལགས་རྣམ་པ་གསུམ་གདན་ཞུ་བྱས་ཡོད། ཁྱེད་རྣམ་པ་གསུམ་དེ་རིང་ང་ཚོའི་ལས་རིམ་ལ་ཕེབས་པར་བཀའ་དྲིན་ཆེ། བཀྲ་ཤིས་བདེ་ལེགས་ལགས། ལགས་སོ་ད་རྣམ་པ་གསུམ་མཇལ་ཡ་དེ་ཁོང་རྣམ་པ་གསུམ་ད་ཡུལ་དངོས་སུ་རང་ནས་ཐད་ཀར་དེ་རིང་ང་ཚོའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བཀའ་མོལ་བཅས་གནང་གི་ཡོད།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགྱུར་གསན་མཁན་ཡོངས་ལ་ངས་བོད་གཞོན་ལྷན་ཚོགས་ཀྱི་ཚབ་བྱས་བྱས་ཐོག་མར་འཚམས་འདྲི་ཞུ་གི་ཡོད། ཨ་ནི་སྤྱིར་བཏང་ད་ལྟ་བོད་གཞོན་ལྷན་ཚོགས་ཕྱོགས་ཀྱི་ཆ་མཚོན་པ་ཡིན་ན། ཐོག་མར། ཆིག་སྟོང་དགུ་བརྒྱ། བརྒྱད་བཅུ། གྱ་གཉིས་གྱ་གསུམ་ཙམ་ནས་དངོས་སུ་ཅིག་གནས་མཆོག་རྡོ་རྗེ་གདན་རེད་དེ་ནང་བཞིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དུས་འཁོར་དབང་ཆེན་གཙོས་པའི་ཅིག་གསུང་ཆོས་ཆེ་ཁག་སྐབས་སུ་དང་བླངས་སྤྱི་ཚོགས་ཞབས་ཞུ་བྱས་ཡ་གི་སྔས་མ་ནས་ལུགས་སྲོལ་ཡོད་པ་ནང་བཞིན། ད་ལན་ནི་ད་ལྟ།

བསྟན་བཅོས་འབྲི་ལ་ཁྱེད་རྣམ་པ་ཚོ་གི་གཙོ་བོ་ད་ཅིག་གསལ་བསྒྲགས་དང་འབྲེལ་བའི་ཐོག་ལ་ཞབས་ཞུ་དེ་གནང་སྡོད་ཀྱི་ཡོད་ས་རེད་ད་བར་གྱི་ཅིག་གནས་སྟངས་ག་འདྲི་ག་འདྲི་འདྲ་བོ་བྱུང་འདུག་མི་མང་ཉུང་གི་ཐོག་ལ་རེད་ཅིག་ཆོས་ཞུ་བ་དེ་ཚོ་གི་དཀའ་ངལ་འདྲ་བོ་གཙོ་བོ་ཅིག་ག་རེ་འདྲ་བོ་འཕྲད་ཀྱི་ཡོད་ན། རེད་ད་ང་བོད་གཞོན་ལྷན་ཚོགས་ཀྱི་གསལ་བསྒྲགས་ཁང་ནང་ལ་ཡང་ལས་ཀ་བྱས་ཡ་དང་བླངས་ཀྱི་ལས་ཀ་འདི་ཡིན་ང་ཚོ་འདི་གསལ་བསྒྲགས་ཁང་འདི

ཨོ་འདི་འདྲས་བྱས་ཏེ་ཨཱནི་བར་བར་ལ་ཡང་ཛ་དྲག་གི་ཐོག་ནས་ཡང་དགོས་ཀྱི་ཡོད་ན་ཨཱནི་རྒྱ་སྐད་ཡིན་ནའི་རེད་ཀོ་རི་ཡན་སྐད་ཡིན་ནའི་རེད་ཨོ་འདི་འདྲས་ཡང་ང་ཚོ་དམིགས་བསལ་གྱི་རོགས་པ་འདི་འདྲས་བཙལ་བྱས་འདི་འདྲས་ལས་ཀ་བྱེད་དགོས་ཡ་འདི་འདྲས་ཡོང་གི་འདུག་ད་ང་ཚོ་གསལ་བསྒྲགས་ཁང་གི་ལས་ཀ་གཙོ་བོ་འདི་ད་ད་རེས་འདི་སྨོན་ལམ་ཆེན་མོ་ནང་མ་འདྲ་བ་གཉིས་ས་སྐྱའི་སྨོན་ལམ་ཆེན་མོ་འགྲོ་བསྡད་ཡོད་རེད་ཨཱནི་འདི་ག་ལ་ཆོས་སྒྲུང་སྨོན་ལམ་ཆེན་མོ་འགྲོ་བསྡད་ཡོད་རེད་ཨཱནི་འདི་ག་ལ་རྒྱལ་བ་རིན་པོ་ཆེའི་གསུང་ཆོས་ཡོད་རེད་འདི་འདྲས་ཀྱི་སྒང་ལ་ཡ་གཞུང་འབྲེལ་གྱི་ཐོག་ནས་མཛད་སྒོ་ག་རེ་ཡིན་ནའི་དེ་ཡང་སེ་ཡང་སེ་སྐད་རིགས་ནང་མ་འདྲ་བ་བདུན་ནང་ལ་གསལ་བསྒྲགས་ཞུ་ཡ་འདི་ད་གལ་ཆེ་ཤོས་གཅིག་རེད། ད་འདི་མ་ཡིན་པའི་ཡང་གཅིག་སྤུན་ཀྱག་ཐག་རིང་པོ་ནས་སླེབས་བྱས་ད་ཐུག་འཕྲད་མ་ཡོང་པའི་རིང་པོ་སོང་ད་ད་གསལ་བསྒྲགས་ཀྱི་ཐོག་ནས་ཐུག་འཕྲད་བཟོ་ཐུབ་ཡ་ད་འདི་དུས་འཁོར་དབང་ཆེན་སྔོན་མ་ནས་ག་དུས་ཚོགས་ཡོད་ནའི་འདི་སྐབས་ལ་ཡང་སྤུན་ཀྱག་ཐུག་ཡ་དང་བརྙེད་པ་སྤྲད་ཡ་དང་འདི་འདྲའི་གིས་གསལ་བསྒྲགས་བྱས་དེ

ཨོ་ཏོས་ལེགས་ལ། ད་ང་ཚོའི་གི་རིན་དང་ལས་བྱ་གཙོ་བོ་འདྲ་བོ་དེ། འཕྲོད་བསྟེན་གི་ཐོག་ནས་ལས་བྱ་དེ་བྱས་བསྡད་ཀྱི་ཡོད་རེད་ཀན་སར་ཚོགས་པ་ཡིན་དུས། ཨ་ནི་ཀན་སར་སྔོན་འགོག་གི་ལས་བྱ་དེ། ད་ལན་འདྲ་བོ་ཅིག་ད་ལོ་འདྲ་བོ་ཅིག་ཆ་མཚོན་ན་ད་ང་ཚོ་གཞིས་ཆགས་ཁག་བཅུ་ལྷག་ཏུ་ཕྱིན་པ་རེད་དེ་ནང་ལོགས་ནས་ད་བྱང་ཤར་གྱི་གཞིས་ཆགས་དེ་ཚོ་མང་ཆེ་བ་དུ་འགྲོ་ཡོད་རེད། ཨ་དེ་རིང་གི་སུ་ད་གནས་མཆོག་རྡོ་རྗེ་གདན་ལ་ཡ། བོད་མི་ས་གནས་ས་ད་ག་ས་ག་ནས་ཡ། ད་ལོ་ད་རེ་ཤི་ཡ་སྐྱབས་མགོན་ཤི་བྱེད་ག་རེ་དེ་ནང་བཞིན་ཡ་ད། གནས་མཆོག་རྡོ་རྗེ་གདན་གྱི་མཆོད་རྟེན།

ད་ཡིན་མ་སོང་ཛ་དྲག་གནས་ཚུལ་དེ་འདྲ་དམིགས་བསལ་བྱུང་མ་སོང་ཡིན་ནའི་ད་ཡིན་ནའི་ཡང་ན་ནིང་ལོ་ལ་ཡང་ང་ཚོ་ཛ་དྲག་གནས་དོན་ཅིག་བྱུང་བ་རེད་ནད་པ་ཅིག་ཛ་དྲག་གནས་ཚུལ་བྱུང་བ་རེད་ང་ཚོ་སྨན་ཁང་ལ་བསྐྱལ་བ་རེད་དེ་ཡིན་ནའི་སྨན་ཁང་ལ་ད་སླེབས་དུས་སྐབས་སུ་ནས་ཡ་ད་སྨན་ཁང་གི་ད་སྤྱིར་བཏང་གི་ཨེམ་སི་ལ་དེ་ལ་བསྐྱལ་བ་རེད་ཅིག་ཁོ་རང་ཚོ་དེ་ལ་ཨ་བྷེ་ཧོ་སི་པི་ཏལ་དེ་རྩ་ལ་སྨན་ཁང་ཡོད་ས་ཆ་ཉེ་འཁྲིས་སུ་ཡོད་པ་ང་ཚོ་བསྐྱལ་ཐུབ་པ་བྱུང་བ་རེད་དེ་ཡིན་ནའི་སྨན་ཁང་སླེབས་དུས་སྐབས་སུ་ནས་ད་ཉིན་ཅིག་སྨན་ཁང་ནས་ཅིག་མཐུན་རྐྱེན་མ་འདང་བ་བྱས་བྱས་ནས་ནད་པ་དེ་ད་ད་བསྡད་ཡོད་མ་རེད་ཡིན་ནའི་ཡང་ང་ཚོས་ཀྱི་ད་དེ golden hour དེ་སྨན་ཁང་ང་ཚོ་དེའི་སྐབས་སུ་ཨེམ་ཆི་ཌོག་ཊར་ནོར་འཛིན་ལགས་ཆགས་པ་རེད་ཌོག་ཊར་ནོར་འཛིན་ལགས་ད་ཁོ་རང་ཚོ

སྤྱི་ཚོགས་ཞབས་ཞུ་ཕུད་པའི་གི་ཡང་ཅིག་གཞན་ཡང་ཅིག་རྩ་དོན་དང་ཟེར་ན་རེད་གཞན་ཡང་ཅིག་ཁྱབ་བསྒྲགས་ཀྱི་ལས་འགུལ་ཟེར་ན་རེད་དེ་འདྲི་འདྲ་པོ་ཆིག་ཡོང་ཡ་གི་གནས་སྟངས་འདྲ་པོ་ཆིག་གས་ཡོད་ན་མེད་ན་ད་གཙོ་བོ་མི་ཚང་མ་གཙོ་བོ་ཆོས་ཀྱི་ཐོག་ལ་རང་བློ་ཁ་ཞུགས་པའི་གི་དེ་འདྲི་གི་གནས་བབ་འདྲ་པོ་ཆིག་ཆགས་སྡོད་ཀྱི་འདུག་ད་འདི་ཡང་འདུ་འཛོམས་འདི་གོ་སྐབས་ཆེན་པོ་ཆིག་རེད་བ་ལ། གནས་མཆོག་རྡོ་རྗེ་གདན་དེ་ལ་ཡ་ད་རྒྱལ་བ་རིན་པོ་ཆེ་དངོས་སུ་ཕེབས་པར་སོང་ཙང་དག་རང་གིས་ད་འཛམ་གླིང་ཁྱོན་ཡོངས་ནས་མི་ཚོགས་མང་པོ་ཞིག་ཅིག་གིས་འཛོམས་བསྡད་ཡོད་རེད་ལྷག་པར་དུ་ཧི་མ་ལའི་རྒྱལ་རྒྱུད་ནས་མི་ཚོགས་དཔེ་ཆེན་པོ་འཛོམས་བསྡད་ཡོད་རེད་ད། འདི་ཡིན་པར་སོང་ཙང་ད་རྒྱལ་བ་རིན་པོ་ཆེ་ཕེབས་ཡག་གསུང་ཆོས་གནང་ཡག་འདི་མིན་པའི་བླ་ཆེན་བླ་སྤྲུལ་ཁག་མང་པོ་ཅིག་དེ་ཕེབས་བསྡད་ཡོད་རེད་དག་རང་གིས་ད་ཅིག་སྒྲོ་གཅན་ཁུལ་ལ་ཡང་དམ་དྲག་མི་ཚང་མས་ཅིག་དོན་དག་གཙོ་བོ་དེ་འདི་རང་རེད་ཡིན་ནས་ད་འདི་མ་ཡིན་པའི་སྤྱི་བཏང་གི་ད་ཆབ་སྲིད་སྐོར་ལ་གྲོས་བསྡུར་རེད་དོ་སྣང་རེད་ཨ་ལྷག་པར་དུ་ཧི་མ་ལའི་རྒྱལ་རྒྱུད་ནང་ལ་གལ་ཆེ་ཅིག་ནང་ཁུལ་མི་ཕར་ཚུར་ངོ་ཤེས་བྱས་ནས་ཨ་ནི་བོད་པའི་རྩ་དོན་འདི་ཧི་མ་ལའི་རྒྱལ་རྒྱུད་མི་མང་པོ་ཅིག་ལ་ཡང་གོ་རྟོགས་སྤེལ་ཐུབ་ཡག་འདི་ནུས་པ་ཅིག་རང་བཞིན་གྱིས་འདུག་བསམ་གྱི་འདུག་ཨ་ནི་འདི་གར་ད་ལྟ

དེའི་གནས་སྟངས་ཁག་པོ་རེད་ཤག། གཅིག་ནི་རྒྱ་གར་དང་རྒྱ་ནག་བར་ལ་ཡ། ཆབ་སྲིད་ཀྱི་ཐོག་ནས་གནས་སྟངས་ཁག་པོ་ཅིག་ཆགས་པ་སོང་ཙང། དེའི་གི་ཐོག་ནས་རྒྱ་ནག་ནས་གལ་སྲིད་སླེབས་པ་ཡིན་ན་རང་བཞིན་གྱི་དོགས་པ་ཞུ་བྱེད་དགོས་ཡ་གནས་སྟངས་དེ་འདྲའི་ཅིག་རེད་ཤག། ཨ་ནི་བོད་ནས་ཕེབས་མཁན་དེ་ཡིན་པ་ཡིན་ན་ཏག་ཏག་ནམ་རྒྱུན་བལ་ཡུལ་ཙམ་ལ་ཡ། ཕེབས་ཐུབ་ཡ་ལ་དཔེ་དཀའ་ངལ་ཅིག་ཡོད་རེད་ཨ་ནི་བལ་ཡུལ་ལ་སླེབས་པ་ཡིན་ན་ཡང། ཕ་ནས་རྒྱ་གར་ལ་ཚུར་ཡོང་པ་ཡིན་ན་ཡང་ཡིག་ཆ་གི་ཐོག་ནས་དཀའ་ངལ་ག་རེ་འཕྲད་ཀྱི་ཡོད་ན་བསམ་ཡ།

ཨ་ནི་ཁ་བའི་འགྲོ་ཡག་ད་འདི་ཁྲོམ་ར་ཡ་ཆེན་པོ་ཅིག་རེད་ཤག་ཨ་ནི་ཧི་མ་ལའི་རྒྱལ་རྒྱུད་མི་ཆ་ཚང་ཅིག་མཉམ་དུ་འཛོམས་བྱས་ཧ་ཧུ་བདེ་ཡག་གི་གཅིག་གི་གཅིག་ལ་ཡ་བསམ་ཤེས་མཐོང་ཡག་གནས་ཚུལ་གསར་པ་ཤེས་ཡག་ཨ་ནི་འདི་གི་ཡང་གོ་སྐབས་བཟང་པོ་ཅིག་གི་འདི་འདྲས་བྱས་རེད་ཤག།
ལགས་སོ་ལགས་སོ། ཚུལ་ཁྲིམས་རྡོ་རྗེ་ལགས་ད་ལྟ་ཀྱི་བོད་ཤུགས་བསྟན་གནས་ཚོགས་པ་གི་ངོས་ནས་ཀྱི་ད་ད་ལྟ་གོང་ལ་ཁྱེད་ཀྱི་ཞབས་ཞུ་ག་རེ་གནང་གི་ཡོད་མེད་དེ་འདྲའི་མང་པོ་ཅིག་གསུངས་གནང་སོང། ད་ཅིག་མི་མི་ཚོགས་ཆེན་པོ་དེ་འདྲ་ཅིག་ཡོད་ཡོད་འདི་ཞབས་ཞུ་ཞུ་མཁན་ག་ཚོད་ཅིག་ཡོད་ན་དེ་ག་ཚོད་ཅིག་ད་དུང་དགོས་ཡས་འདྲ་པོ་གི་གནས་སྟངས་ཡོང་གི་ཡོད་རྒྱུ་རེད། དེ་ནང་ནས་ད་ལྟ་ཟས་སྦྱིན་སྐོར་ལ་ཁྱེད་རྣམ་པ་ཚོ་གི་ཟས་སྦྱིན་ས་དེ་ཚོ་མང་ཆེ་བ་ཅིག་སུ་སུ་རེད་དེ་ཤོད་རེད།

དེ་ཡིན་དུས་ཨ་ནེ་ང་ཚོས་གི་ད་ཉི་མ་ཉི་མ་ལ་མི་རེ་ངོ་རེ་གི་ཞལ་འདེབས་ཀྱི་ནམ་རྒྱུན་ནམ་ཞག་རྒྱུན་འདོད་ན་དེ་སྔོན་འགྲོ་ཕྱི་ན་ང་ཚོ་ལ་ཉི་མ་སྦྱིན་བདག་དེ་འདྲ་བྱུང་བ་རེད་འདུག་ཞེས་ལག་ཏུ་མེ་འགོ་བཙུགས་ཡ་ལ། ད་ད་ནང་ལོགས་ན་ང་ཚོ་སྦྱིན་བདག་ཁྱོན་ནས་མེད་ཐོག་ཕྱིན་ན་ང་ཚོ་ཁ་ཐུག་ཡོང་བ་རེད། ནས་ག་སྲིད་དུས་ད་མི་མང་ཁོ་རང་གི་མི་མང་ཚོས་གི་ད་ཉི་རེ་ཉི་རེ་ལ་ཡ་ཞལ་འདེབས་ཕུལ་བྱས་ཤིང་ནི་ཡ་དེ་ཞལ་འདེབས་ཀྱི་འདི་གི་ཡ་ང་ཚོ་དེ་བྱས་ཨ་ལྷག་པར་དུ་ཚོགས་པ་ཁོ་རང་གི་མི་འགྲོ་སོང་བཏང་བྱས་ཤིང་ནི་ཡ་ང་ཚོ་དེ་ཟས་སྦྱིན་གྱི་འགྲོ་སོང་བཏང་གི་ཡོད་པ་རེད་ལ། དེ་བརྩོན་འགྲུས་ད་སྐར་མ་གཅིག་གི་ནང་ལོགས་ལ་གཅིག་མཇུག་བསྡུ་གཅིག་གནང་རོགས་ཞེས་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་ན་མཐོར་ཕེབས་ཀྱི་ཡོད་རེད་ད་དེ་འདྲའི་གི་གསུང་ཆོས་དང་མི་ཚོགས་གནས་མཆོག་རྡོ་རྗེ་གདན་དེ་འདྲའི་ལ་སོགས་པ་ཅིག་ལོ་རྒྱུས་ཀྱི་ནང་ལོགས་ལ་ཅིག་ཆེས་དཀོན་པ་ཅིག་དང་ནི་ལོ་རྒྱུས་རང་བཞིན་ལྡན་པའི་གི་ད་དེ་འདྲ་ཅིག་གི་གལ་ཆེན་པོ་ཅིག་ཆགས་ཀྱི་མེད་འགྲོ་ཨ་ནི་ཕ་གི་ལ་ཅིག་ཕེབས་མཁན་མི་དེ་ཚོ་རེད་ཚང་མ་གི་ཅིག་གནང་ཤོག་ད་དེ་འདྲའི་ཐོག་ལ་ཁྱེད་ཀྱི་ད་དུང་དགོངས་ཚུལ་འདྲ་པོ་ཅིག་ག་འདྲི་འདུག་ད་ནང་པ་ཅིག་ཡིན་པའི་གི་ད་ཆ་ནས།

ཧིན་རྡུ་དེ་འདྲའི་ཡོང་གི་འདུག། ཁ་ཆེ་བ་དེ་འདྲའི། ཡེ་ཤུ་དེ་འདྲའི་ཡོང་གི་འདུག། བྱས་ཙང་ད་རྒྱལ་བ་རིན་པོ་ཆེའི་གསུང་ཆོས་འདིའི་ཐོག་ནས་ད་འདྲ་པོ་འདུག་བོད་པའི་སྤྱི་ཚོགས་དང། ཨ་ནི་བོད་བརྒྱུད་ནང་བསྟན་པ་ཙམ་མ་ཡིན་པ་འཛམ་བུ་གླིང་ཁྱོན་ཡོངས་ལ་ཡང་རྒྱལ་བ་རིན་པོ་ཆེའི་བཀའ་སློབ་ཀྱི་ཐོག་ནས་ད་ཅིག་གི་བྱིན་རླབས་འཇུག་བསྡད་ཡོད་རེད་ད་དེང་སང་འཛམ་བུ་གླིང་ནང་ལོགས་ལ་འཛམ་བུ་གླིང་ཁྱོན་ཡོངས་ལ་ག་པར་ཕྱིན་པ་ཡིན་ནའང་རྒྱལ་བ་རིན་པོ་ཆེ་ནང་བཞིན་འཛམ་བུ་གླིང་ཁྱོན་ཡོངས་ཀྱི་མི་གཅིག་ལ་ཡང་ཨ་ནི་ད་ཅིག་དད་པ

ཆེས་གཅིག་མཚུངས་ཡིན་པའི་ཅིའི་ཕྱིར་རྣམ་པ་ཚོར་ལ་གཏན་བདེའི་སྤོབས་པ་དང་སེམས་ནང་ལ་དུར་གྱི་ཡོ་བྱད་རེ་བཙུགས་ཏེ་རྡོ་རྗེ་ལ་ད་དུང་སྐར་མ་གཅིག་གནང་ལུགས་ལ་ཚ་བ་གཅིག་གནང་རོགས་ཞེས། ཁྱེད་རྣམ་པ་ཚོ་གི་ཡུན་རིང་ག་ཚོད་ཙམ་ཅིག་ལ་ཕ་གི་ལ་འདི་ཞབས་ཕྱི་འདི་ཞུ་གནང་གི་ཡོད་རེད། ཞུས་ཡོང་གི་ཨ་ནི་ག་འདྲ་འདྲ་པོ་ཅིག་ཡོང་གི་འདུག་ཅེས་མདོར་བསྡུས་ཙམ་ཅིག་གསུང་རོགས་ཞེས།

ཛ་དྲག་གནས་ཚུལ་བྱུང་བ་ཡིན་ན་ང་ཚོའི་ངོས་ནས་ཡ་ད་འབད་བརྩོན་འདི་ཐབས་ཤེས་འདི་སྨན་ཁང་ལ་གང་ཡོད་ཡོད་སྐབས་དང་དེའི་སྐབས་སུ Emergency ག་ཚོད་བྱེད་ཐུབ་ས་ཡོད་ང་ཚོའི་ངོས་ནས་འབད་བརྩོན་ཞུ་གི་རེད། སྲོག་སྐྱོབ་ཐུབ་དང་མ་ཐུབ་ཟེར་དེ་ང་ཚོའི་ལག་པར་ཡོད་མ་རེད་ཡིན་ན་ཡང་ང་ཚོའི་ངོས་ནས་འབད་བརྩོན་འདི་དེ་འདྲ་ཞིག་གནང་གི་ཡོད། དེ་དང་ཟུང་དུ་ཡང་ད་ལན་གྱི་ཡ་ང་ཚོའི་གི་སྨན་ཁང་གི་ལས་བྱ་འདིའི་བརྒྱུད་བྱས་བྱས་ནས Cancer གྱི་སྔོན་འགོག་གི་མི་མང་པོ་ཞིག་ལ་ཡ་བཀྲམ་ཐུབ་ཡ་དང། སྨན་ཁང་གི་ལས་བྱ་འདིའི་བརྒྱུད་བྱས་བྱས་ནས་མི་མང་པོ་ཞིག་ལ་ཆམ་པ་ན་གྲོད་ཁོག་ན་ག་ཅིག་ཡོད་པ་ནས་ཡ་འདི་ལ་ཡ་ང་ཚོའི་ངོས་ནས་ཡ་སྨན་སྦྱིན་དང་འདི་ལ་མཐུན་རྐྱེན་གང་ཐུབ་ཅིག་བྱ་ཐུབ་པ། ལྷག་དོན་དུ་ཡང་ང་ཚོའི་འདི་ནང་ལ་ཡ་ད་དང་བླངས་ཞབས་ཞུ་བ་དང་སྨན་ཞབས་སྨན་པ་དང་སྨན་ཞབས་དེ་གཙོས་པའི་རྒས་གསོ་ཤོག་ལོག་ཀ་ཚང་མ་བསྡོམས་བྱས་བྱས་ནས་ཡང་མི་ཉི་ཤུ་རྩ་དགུ་ཞིག་དེ་འདྲ་ཅིག་ཡ་ད་དེ་ལ་ཡང་ཞབས་ཞུ་ཞུ་བ་ཡོང་ཡོད་རེད་ཁོ་རང་ཚོ་ཆ་ཚང་གླ་མེད་བྱས་དང་བླངས་ཞབས་ཞུ་བ་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་དུས་ཞོགས་ཀས་ཆུ་ཚོད་ལྔ་དང་ཕྱེད་ཀ་ནས་ལངས་བྱས་བྱས་ནས་དགོང་དག་ཆུ་ཚོད་དགུ་པ་བར་དུ་གི་ལས་ཀ་དེ་འདྲ་ཅིག་བྱས་བསྡད་ཀྱི་ཡོད་རེད་དེ་ཡིན་དུས་ང་འདི་འདི་འདྲའི་འདི་བརྒྱུད་བྱས་བྱས་ནས་ཡང་ང་རང་ཚོའི་དང་བླངས་ཞབས་ཞུ་བ

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་བཀོད་ཁྲིད་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།